ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་གི་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ། སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོ་གའི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་ཡོད་པས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། བོད་ཀྱི་སྐད་ཡིག་ཐོབ་ཐང་འཐབ་རྩོད་པ་དང་ཆབ་སྲིད་བཙོན་ཟུར་བཀྲ་ཤིས་དབང་ཕྱུག་ལགས་སུ་གཅར་རྡུང་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
རྒྱ་གར་ནང་གི་འཕགས་བོད་འབྲེལ་མཐུད་ལས་ཁང་གིས་རྒྱ་གར་དབུས་ཕྱོགས། Nagpur། གྲོང་ཁྱེར་ནང་བོད་དོན་གོ་རྟོགས་ཀྱི་ལས་འགུལ་སྤེལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ལྷན་ཚོགས་ནས་སློབ་གྲྭ་དང་ཁྱིམ་ཚང་གི་གཞོན་ནུ་ལོ་ཆུང་དང་བྱིས་པ་ཚོར་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་མངོན་གསལ་དོད་པོས་སྤྲད་དགོས་པའི་བཅའ་ཁྲིམས་གཏན་འབེབས་བྱས་པའི་དམིགས་ཡུལ་དང་ཁྲིམས་གཞི་དེ་བོད་ནང་ལག་བསྟར་བྱེད་སྐབས་བོད་མི་རིགས་ལ་ཤུགས་རྐྱེན་གང་ཐེབས་མིན་སོགས་ཀྱི་ཐད་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་དང། དེ་ནས་ཆེད་སྒྲིག་གི་ལེ་ཚན་ནང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་རེས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནང་ཕེབས་ནས་ཨ་རིའི་གྲོས་ཚོགས་ནང་ཁྲིམས་འཆར་གྱི་གྲོས་འགོ་བཏོན་ཟིན་པ། བོད་རྒྱའི་དཀའ་རྙོག་སེལ་ཐབས་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་གང་མགྱོགས་གཏན་འབེབས་ཡོང་ཐབས་གྲོས་ཚོགས་ཀྱི་འཐུས་མི་ཚོར་སྐུལ་མ་གནང་བའི་གནས་ཚུལ་དང་འབྲེལ་བའི་སྐོར་ཞིག།
སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་མི་རབས་གསར་བའི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོ་གའི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔའི་ཉིན་གྱི་སྔ་དྲོ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐུགས་དགྱེས་ཚོར་ཆེན་པོས་ཆིབས་བསྒྱུར་བསྐྱངས་གནང་མཛད་དེ་རྡ་ས་རིགས་སློབ་མ་ལག་གཉིས་དང་སེར་བྱེས་ཧར་གདོང་ཁང་ཚན། བོད་མིའི་ཚོང་ལས་སྡེབ་ཚོགས་དེ་བཞིན་གཙང་སྟོད་ལྷ་ངམ་ཕུན་གསུམ་སྟེ། ལྷ་རྩེ་རྫོང་དང་ངམ་རིང་རྫོང། ཕུན་ཚོགས་གླིང་རྫོང་བཅས་ཐུན་མོང་ནས་མགོན་པོ་གང་ཉིད་མཆོག་སྐུ་ཚེ་ཡུན་རིང་བརྟན་ཕྱིར་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོ་གའི་སྒོ་ནས་བརྟན་བཞུགས་རྒྱས་པ་ཞིག་བསྟར་འབུལ་ཞུས་གནང་སོང། ད་རེས་བརྟན་བཞུགས་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དུས་རྒྱུན་བཞིན་དམིགས་བསལ་བཀའ་སློབ་གནང་མ་སོང། ཐེངས་འདིའི་བརྟན་བཞུགས་བསྟར་འབུལ་དང་འབྲེལ་བའི་སྔོན་འགྲོའི་ཆོ་ག་ཁག་ཅིག་ཁ་སྔོན་ཕྱི་ཚེས་བཅུ་དགུ་ནས་བཟུང་བདུན་ཕྲག་གཅིག་རིང་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་ཞྭ་སེར་བསྟན་པའི་མངའ་བདག་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གི་སྐུ་ཚབ་ཏུ་སེར་བྱེས་ཧར་གདོང་ཁང་ཚན་གྱི་ཁྱེའུ་ཚང་རིན་པོ་ཆེ་མཆོག་དབུ་བཞུགས་ཐོག་བརྟན་བཞུགས་ཀྱི་སྒྲུབ་ཞག་མཛད་འདུག་ཅིང་བརྟན་བཞུགས་དངོས་གཞིའི་སྐབས་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་མགོན་པོ་གང་ཉིད་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཤིང་བརྟན་བཞུགས་གྲུབ་མཚམས་སུ་སེར་བྱེས་ཧར་གདོང་ཁང་ཚན་གྱི་དགེ་བཤེས་ཐུབ་བསྟན་དབང་ཆེན་ལགས་ཀྱིས་སྒྲོལ་དཀར་ཡིད་བཞིན་འཁོར་ལོ་ནི་སྐུ་ཚེའི་བར་ཆད་ཞི་བར་དམིགས་བསལ་ནུས་པ་ཡོད་པ་འགྲེལ་བརྗོད་གནང་བྱུང།
ད་སྤྱིར་བཏང་ང་ཚོ་ཚེ་ལྷ་རྣམ་གསུམ་ལ་ནས་ཅི་ནས་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོ་འདི།

མཆོད་རྟེན་བཅས་དང་དེ་བཞིན་འབྲུ་རིགས་སྣ་ལྔ་དང་རིན་ཆེན་སྣ་ལྔ། བཀྲ་ཤིས་རྫས་བརྒྱད་སོགས་འདེགས་འབུལ་ཞུས་འདུག་ཅིང་གཙང་སྟོད་ལྷ་ངམ་ཕུན་གསུམ་གྱི་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་ཚོགས་མི་དགེ་བཤེས་མཁྱེན་རབ་མཐར་ཕྱིན་ལགས་ཀྱིས་བོད་ནང་ལྷ་རྩེ་རྫོང་དང་ངམ་རིང་རྫོང། ཕུན་ཚོགས་གླིང་བཅས་རྫོང་གསུམ་ལ་ཐུན་མོང་མ་ཡིན་པའི་མཆོད་རྟེན་རེ་ཡོད་པ་དེ་དག་རྒྱལ་བ་རིན་པོ་ཆེ་ཡི་བཀའ་དྲིན་རྗེས་དྲན་སླད་འདེགས་འབུལ་ཞུས་ཡོད་པ་གསུངས་བྱུང། ད་ང་ཚོའི་གི་འབུལ་རྫས་གཙོ་བོ་དང་ང་རང་ཚོའི་ལུང་པའི་གི་ཐུན་མོང་མ་ཡིན་པ་གི་ད་རྫོང་གསུམ་ལ་མཆོད་རྟེན་རེ་རེ་ཡོད་རེད་ཨ་ནི་མཆོད་རྟེན་གསུམ་དེ་ད་རྒྱལ་བའི་བཀའ་དྲིན་རྗེས་དྲན་གི་ཆེད་དུ་འདུག་ཟེར་བ་ཕུལ་གནང་ཡོད་རེད་ཨ་ནི་དེ་ནས་རྒྱལ་བ་རིན་པོ་ཆེ་སྐུ་ཚེ་བརྒྱ་དང་དགུང་ལོ་བརྒྱ་དང་ཉི་ཤུ་རྩ་ལྔ་བརྟན་པའི་ཆེད་དུ་ཨ་ནི་སྟོན་པའི་སྐུ་བརྒྱ་དང་ཉི་ཤུ་རྩ་ལྔ་ཕུལ་ཡོད་རེད་ཨ་ནི་ང་རང་ཚོའི་ལུང་པའི་གི་ད་ལྕགས་ཟམ་གི་ནང་སྒྲུབ་ཕུག་བྱས་ནས། གྲུབ་ཐོབ་ཐང་སྟོང་རྒྱལ་པོའི་སྐུ་བརྙན་ཞིག་འདུག་ཟེར་དུས་ནང་ད་དེ་ང་ཚོའི་ཐུན་མོང་མ་ཡིན་པའི་ཁྱད་ཆོས་འདྲ་བོ་རེད། སེམས་ནང་ལ་དགའ་ཚོར་ད་དེང་སང་བར་དུ་བྱུང་མ་མྱོང་བ་ཞིག་སྔར་བྱུང་མ་མྱོང་བ་ཞིག་ད་ང་རང་ཚོ་དེ་འདྲ་གི་མཚོ་སྔོན་ལྷ་མོའི་ཐོན་ཁུངས་ནས་དེང་སྡེ་བའི་ཕྱི་མཇལ་ལ་ཡོང་བ་ད་མ་འོངས་པ་ལ་ཁག་པོ་རེད་བསམ་བསམ་གི་ད་རེས་སྐལ་བ་བཟང་པོ་གང་ཅི་ནས་མཇལ་དུས་སྐུ་ཁམས་འདི་སི་ཡ་དྭང་འབྲུག་ཕལ་ཆེར་ཨ་ནི་གནམ་གཤིས་དང་གང་ཅི་ནས་དཔེ་ཧ་ལས་པ་ཅིག་ཚོར་བ་མི་ས་གཞན་དང་མ་འདྲ་བ་ཞིག། ཡང་སྐབས་དེར་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་ཚོགས་མི་ཚེ་རིང་སྟོབས་རྒྱལ་ལགས་ཀྱིས་ད་རེས་བརྟན་བཞུགས་ཐོག་ཚོང་ལས་སྡེ་ཚོགས་ཀྱི་ཚོགས་མི་དྲུག་ཅུ་ཙམ་ཞིག་ལྷན་ཞུགས་གནང་ཡོད་པ་ངོ་སྤྲོད་གནང་བ་དང་སྦྲགས། ྋགོང་ས་མཆོག་སྐུ་ཚེ་ཡུན་རིང་བརྟན་རྒྱུ་ནི་བོད་མི་ཙམ་མིན་པར་འཛམ་གླིང་སྤྱིའི་ཞི་བདེ་དང་འབྲེལ་བ་ཡོད་པ་འགྲེལ་བརྗོད་གནང་བྱུང། གཙོ་བོ་དེ་སྐྱབས་མགོན་རིན་པོ་ཆེ་གི་བརྟན་བཞུགས་ཕུལ་ཡ་དེ་གནད་འགག་ཅིག་ཆགས་བསྡད་ཀྱི་ཡོད་རེད་ཆོས་ཕྱོགས་ཀྱི་ཕྱོགས་ཐོག་ནས་ད་དེ་ལས་གལ་ཆེ་བ་དེ་ང་རང་ཚོས་སྐྱབས་མགོན་རིན་པོ་ཆེ་གི་བཀའ་གསུང་ཅི་སྒྲུབ་ཞུ་ཡ་དེ། བཀའ་བཞིན་སྒྲུབ་པའི་མཆོད་པ་རབ་ཟེར་ནས་གསུངས་ཡོད་པ་ནང་བཞིན་གི་ད་བཀའ་གསུང་ཅི་སྒྲུབ་ཞུ་ཡ་དེ་བརྟན་བཞུགས་ནང་གི་བརྟན་བཞུགས་མཆོག་དེ་ཆགས་བསྡད་ཀྱི་ཡོད་རེད་ཨ་ནི་དེ་དང་མཉམ་དུ་ལྷག་པར་དུ་ང་རང་ཚོ་ད་བོད་མི་འདི་སྐད་དུ་ཆ་མཚོན་བྱེད་ན་སྐྱབས་མགོན་རིན་པོ་ཆེ་གི་བཀའ་དགོངས་ཀྱི་འོག་ལ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱས་ནས་བཞུགས་ཐུབ་ཡ་གི་བཞུགས་ཐུབ་པར་བྱེད་དགོས་ཡ་དེ་ད་བརྟན་བཞུགས་ཀྱི་ནང་གི་བརྟན་བཞུགས་མཆོག་དེ་ཆགས་བསྡད་ཀྱི་ཡོད་རེད་བསམ་གྱི་འདུག་ད་ལྟའི་ཆ་ལ་ངས། ཡང་བཞུགས་སྒར་དུ་རྟེན་གཞི་བྱས་པའི་རིགས་སློབ་མ་ལག་གཉིས་ཀྱི་འགན་འཛིན་དགེ་བཤེས་བསམ་གཏན་རྒྱ་མཚོ་ལགས་ཀྱིས་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ཏེ་འདི་ལོ་ལོ་ངོ་ལྔ་བཅུ་འཁོར་གྱི་ཡོད་པ་དང་ས་རཱ་མཐོ་སློབ་དབུ་བརྙེས་ཏེ་ལོ་ངོ་ཉི་ཤུ་རྩ་ལྔ་འཁོར་གྱི་ཡོད་པ་དང་སྟབས་བསྟུན་ནས ྋགོང་ས་མཆོག་གི་བཀའ་དྲིན་རྗེས་དྲན་མཚོན་ཆེད་དུ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་འགྲེལ་བརྗོད་གནང་བྱུང། ད་ལྟ་བར་དུ་གོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ཚོ་འདི་འདྲ་ཞིག་འཚར་ལོངས་བྱུང་བ་རེད་མི་འབོར་ཆ་ནས་རེད་ས་ཆ་གི་ཆ་ནས་རེད་ཤེས་ཡོན་གྱི་ཆ་ནས་རེད་དེའི་ཆེད་དུ་གོང་ས་མཆོག་ལ་ཅིག་ང་ཚོའི་ངོས་ནས་དེ་རིང་དཔེ་ཐུགས་རྗེ་བཀའ་དྲིན་ཆེ་ཞུས་ནས་བརྟན་བཞུགས་ཕུལ་ཐུབ་པ་དེ་ང་ཚོ་སེམས་ནང་དཔེ་སློབ་ཟུར་ཚང་མ་དགའ་བོ་བྱུང་ལས་བྱེད་ཚང་མའང་དགའ་བོ་བྱུང་ཨ་ནི་དེའི་སྒང་ལ་དེ་རིང་གནམ་གཤིས་དེ་ཡང་ཡག་པོ་བྱས་ཨ་ནི་གོང་ས་མཆོག་གི་སྐུ་གཟུགས་དེ་ཡང་ཐང་པོ་རེ་བྱུང་ནས་ཚང་མ་དཔེ་དགའ་བོ་བྱུང་ཞེས་སོང་ལ། ཡང་ད་རེས་བརྟན་བཞུགས་ཐོག་སེར་བྱེས་ཧར་གདོང་ཁང་ཚན་ནས་དགེ་བཤེས་སུམ་ཅུ་ཙམ་ཞིག་ལྷན་ཞུགས་ཀྱིས་བརྟན་བཞུགས་ཀྱི་སྒྲུབ་བཤད་ཁག་གནང་འདུག་ཅིང་ཁང་ཚན་དེ་ཉིད་ཀྱི་དགེ་བཤེས་བློ་བཟང་ལྷུན་གྲུབ་ལགས་ཀྱིས་ད་རེས་གོང་ས་མཆོག་གི་གསེར་ཞལ་དངོས་སུ་མཇལ་ཏེ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་བྱུང་བ་ནི་ཧ་ཅང་གི་ངོ་མཚར་ཆེ་ཞེས་གསུང་གི་འདུག། ཨའོ་ད་ཚོགས་དང་ཧ་ལས་རེད་ད་ད་ང་ད་ལྟ་བརྟན་བཞུགས་དེ་འདྲའི་བཅར་ཡས་ཀྱི་གོ་སྐབས་དེ་ད་རེས་ཐོག་མར་སོ་རབ་ཀྱི་ཡིན་སྤྱི་དང་ང་མི་ཀའི་གྲྭ་སར་དེ་ནས་ད་ལོ་བཞི་བཅུ་བཞི་བཅུ་ཞེ་དྲུག་ཡོད་ཨ་ནི་དེའི་རིང་ལ་ཡག་ད་དགོན་པ་གྲྭ་ཚང་གི་ཨ་ནི་ལས་གནས་འདྲ་བྱས་དེ་འདྲའི་བྱེད་དུས་བསམ་པ་དེ་འདྲའི

ཞུ་བ་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བོད་ཀྱི་སྐད་ཡིག་ཐོབ་ཐང་འཐབ་རྩོད་པ་དང་ཆབ་སྲིད་བཙོན་ཟུར་བཀྲ་ཤིས་དབང་ཕྱུག་ལགས་སུ་གཅར་རྡུང་བྱས་ཡོད་འདུག་དེའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་བ་དེ་གསན་རོགས་གནང།
སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་བོད་ཀྱི་སྐད་ཡིག་ཐོབ་ཐང་འཐབ་རྩོད་པ་དང་ཆབ་སྲིད་བཙོན་ཟུར་བཀྲ་ཤིས་དབང་ཕྱུག་ལགས་ནས་སྐྱེ་རྒུ་མདོའི་ཡུལ་ཤུལ་ཁུལ་ཐོག་ཏུ་རླངས་འཁོར་འཁྲུད་སའི་ཚོང་ཁང་ཞིག་སྒོ་ཕྱེ་བར་ཉེན་རྟོག་པས་ཚོང་ཁང་དེབ་སྐྱེལ་གྱི་ཐོ་འགོད་ལས་དོན་གཉེར་དགོས་སྐོར་བརྗོད་པས་ཁོང་ཡུལ་ཤུལ་གཞུང་འབྲེལ་ཐོ་འགོད་ཁང་དུ་ཕྱིན་སྐབས་ཐོ་འགོད་ལས་དོན་མ་གཉེར་སྟབས་ཁོང་གིས་ལས་བྱེད་ཚོར་བརྙན་པར་བླངས་ཏེ་སྤྱི་ཚོགས་དྲ་ལམ་དུ་སྤེལ་རྐྱེན་ཡུལ་ཤུལ་གྲོང་ཁྱེར་སྤྱི་བདེ་ཉེན་རྟོག་པས་ཉིན་གསུམ་རིང་བཀག་ཉར་དྲི་རྩད་དང་གཅར་རྡུང་བྱས་ཡོད་པ་མ་ཟད་ཁོང་གིས་གཉེར་འགོ་ཚུགས་པའི་རླངས་འཁོར་འཁྲུད་ས་དེ་ཡང་བཙན་ཐབས་ཀྱིས་སྒོ་བརྒྱབ་བཅུག་ཡོད་པ་བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་བོད་ནང་གི་གནས་ཚུལ་མཁོ་སྤྲོད་པས་མུ་མཐུད་བརྗོད་དོན་ལ་བཀྲ་ཤིས་དབང་ཕྱུག་ལགས་ནས་ཚོང་ཁང་སྒོ་ཕྱེས་རྗེས་ས་གནས་ཉེན་རྟོག་པ་ཁག་ཅིག་ཡོང་སྟེ་ཚོང་ལས་ཐོ་འགོད་དགོས་པའི་བཀའ་བཏང་བ་བཞིན་ཁོང་ཡུལ་ཤུལ་མི་དམངས་སྲིད་གཞུང་ཁང་དུ་ཕྱིན་ནས་ཐོ་འགོད་ལས་དོན་གཉེར་ཐབས་བྱས་སྐབས། ཐོ་འགོད་ཁང་གི་གཞུང་འབྲེལ་ལས་བྱེད་ཚོས་ཁོང་གི་རེ་སྐུལ་ངོས་ལེན་མ་བྱས་པས་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གནས་ཚུལ་དེ་བརྙན་དུ་བླངས་ཏེ་སྤྱི་ཚོགས་དྲ་ལམ་དུ་སྤེལ་ཡོད་པ་དང་རྗེས་སུ་ཁོང་ཡུལ་ཤུལ་གྲོང་ཁྱེར་དོ་དམ་དང་ཁྲིམས་འཛིན་སྡེ་ཁག་ཟེར་བས་འཛིན་བཟུང་གིས་སྤྱི་ཚོགས་དྲ་ལམ་དུ་བརྙན་སྤེལ་བས་སྲིད་གཞུང་ལ་ངོ་རྒོལ་ནག་ཉེས་སོགས་ཡོད་སྐོར་བརྗོད་ནས་ཡུལ་ཤུལ་གྲོང་ཁྱེར་སྤྱི་བདེ་ཉེན་རྟོག་པར་རྩིས་སྤྲོད་བྱས་ཡོད་པ་ཡིན་སྐོར་བརྗོད་བྱུང་ལ་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ཡུལ་ཤུལ་གྲོང་ཁྱེར་སྤྱི་བདེ་ཉེན་རྟོག་ཁང་ལ་ཁ་པར་བརྒྱུད་འབྲེལ་བ་བྱས་ཀྱང་ཡ་ལན་གང་ཡང་བྱས་མ་སོང། བཀྲ་ཤིས་དབང་ཕྱུག་ལགས་ནས་བོད་སྐད་ཡིག་ཐོབ་ཐང་དང་འབྲེལ་རྒྱ་ནག་གཞུང་ལ་ཞུ་གཏུག་དང་ཁོང་གིས་ཨ་རིའི New York Times གསར་ཁང་ལ་གནད་དོན་དེའི་སྐོར་གསུངས་པར་བརྟེན་རྒྱ་ནག་གཞུང་གིས་ཁོང་ཕྱི་ལོ་ཉིས་སྟོང་བཅུ་དྲུག་ཟླ་བ་དང་པོའི་ནང་འཛིན་བཟུང་གིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་ལྔ་པའི་ཚེས་གཉིས་ཉིན་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་འོག་ལོ་ལྔའི་ཁྲིམས་ཐག་གཅོད་ནས་བཙོན་འཇུག་བྱས་ཡོད་པ་རེད་ལ་ཡང་འབྲེལ་ཡོད་གཞན་དེས་ཐེངས་དེའི་བཀྲ་ཤིས་དབང་ཕྱུག་ལགས་ནས་སྤྱི་ཚོགས་དྲ་ལམ་དུ་བརྙན་སྤེལ་བ་དེ་ཁོ་རང་གི་སྨྲ་བརྗོད་རང་དབང་ཐོབ་ཐང་ཡིན་སྐོར་བརྗོད་ནས་ནག་ཉེས་སུ་ངོས་ལེན་བྱས་མེད་པ་དང། ཁོང་གཅར་རྡུང་བྱེད་མཁན་ཁྲོད་དུ་ཡུལ་ཤུལ་གྲོང་ཁྱེར་སྤྱི་བདེ་ཉེན་རྟོག་ཁང་གི་འགོ་གཙོ་དང་གྲོང་ཁྱེར་སྤྱི་ཁྱབ་གཞོན་པ་ཡི་ཧུའེ་སང་ཡང་ཡོད་སྐོར་བརྗོད་གནང་བྱུང་ལ། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་དེང་སྐབས་རྒྱ་ནག་གཞུང་གིས་བོད་ནང་སྔར་ལས་དམ་དྲག་དང་དམིགས་བསལ་ཆབ་སྲིད་བཙོན་པ་ཚོའི་སྒེར་གྱི་འཚོ་གནས་རང་དབང་སོགས་ལ་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་བརྗོད་བྱུང།
ཁོར་ཡུག་གི་རང་དབང་འགྲོ་འདུག་གི་རང་དབང་ཐ་ན་འཚོ་བ་རོལ་སྤྱོད་ཀྱི་རང་དབང་ལ་མེད་པ་བཟོ་བའི་གནས་སྟངས་ཡང་ཧ་ཅང་མངོན་གསལ་དོད་པོ་བྱུང་གི་འདུག། བཀྲ་ཤིས་དབང་ཕྱུག་ལགས་ནས་སྔ་ཕྱིར་བོད་ཀྱི་སྐད་ཡིག་ཐོབ་ཐང་གནས་སྟངས་དང་འབྲེལ་རྒྱ་ནག་གཞུང་ལ་ཁྲིམས་མཐུན་ངང་ཞུ་གཏུག་ཐེངས་མང་བྱས་ཀྱང། རྒྱ་ནག་གཞུང་གིས་ཁོང་ཕྱི་ལོ་ཉིས་སྟོང་བཅུ་དྲུག་ཟླ་བ་དང་པོའི་ནང་འཛིན་བཟུང་གིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་ལྔ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་འོག་ལོ་ལྔ་ཡི་བཙོན་འཇུག་ཁྲིམས་ཐག་བཅད་ཡོད་ན་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་དང་པོའི་ནང་གློད་བཀྲོལ་བཏང་རྗེས་ཁོང་གིས་མུ་མཐུད་རྒྱ་ནག་གི་ཝེ་པོ་སྤྱི་ཚོགས་དྲ་ལམ་བརྒྱུད་ཡུལ་ཤུལ་གཙོས་བོད་ནང་གི་སྐད་ཡིག་གི་གནས་བབ་དང་སྲིད་གཞུང་ཁག་གིས་བོད་སྐད་ཡིག་གི་ཁྲིམས་སྲོལ་ལག་བསྟར་ཐད་བསམ་ཚུལ་དང་རྩོམ་རིག་སྤེལ་ཡོད་པ་རེད་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཞི་པའི་ནང་ནས་ཡུལ་ཤུལ་གྲོང་ཁྱེར་སྲིད་གཞུང་ལ་ཁུལ་དེའི་གཞུང་གི་ལས་ཁུངས་ཁག་དང་སློབ་གྲྭ་ཁག་ཏུ་བོད་སྐད་ཡིག་གི་བཀོལ་སྤྱོད་གཏོང་དགོས་པའི་དགོས་དོན་ཞུ་གཏུག་ཆེད་བཅར་སྐབས་བདེ་སྲུང་མི་སྣས་བཀག་འགོག་བྱས་ཡོད་པ་རེད་ལ། ལོ་དེའི་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་ཡུལ་ཤུལ་ཉེན་རྟོག་པས་ཁོང་ཉེན་རྟོག་ཁང་དུ་འབོད་འགུག་གིས་ཆུ་ཚོད་གསུམ་རིང་འདྲི་རྩད་བྱས་ཡོད་པའི་གནས་ཚུལ་སོགས་ཐོན་ཡོད་པ་རེད།

ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་ཡིན། རེས་གཟའ་ལྷག་པ་ཉིན་ཨ་སི་ཏྲེ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་བྷ་ནིས་མཆོག་ཨ་མི་རི་ཀའི་སྲིད་འཛིན་གྱི་ཕོ་བྲང་དཀར་པོའི་གདན་ཞུའི་མཛད་སྒོར་སྐུ་མགྲོན་མི་སྣ་གྲངས་བཞི་སྟོང་ལྷག་དང། ཨ་མི་རི་ཀའི་དྲག་པོའི་དཔུང་དམག་གི་རྔ་རོལ་དང་བཅས་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་རེད་འདུག་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་ཏན་མཆོག་གིས

ཨ་སི་ཏྲེ་ལི་ཡ་དང་ཨ་མི་རི་ཀའི་རྒྱལ་ཁབ་གཉིས་ཀྱི་འབྲེལ་བའི་དོན་སྙིང་དེ། ཐུན་མོང་གི་ཁ་གཏད་ཆེད་མིན་ཞིང། འབྲེལ་ལམ་དེ་ཐུན་མོང་གི་གནད་དོན་ཞིག་ལ་དམ་བཅའ་འཇོག་པ་དེ་རེད་ཅེས་གསུངས་འདུག་ཨ་མི་རི་ཀའི་གཞུང་གི་དཔོན་རིགས་མཐོ་གྲས་ཁག་གིས་སྲིད་འཛིན་བཱ་ཏན་མཆོག་དང་སྲིད་བློན་ཨལ་པེ་ཏིན་སི་རྣམ་གཉིས་ཀྱིས་ཞི་བདེ་རྒྱ་མཚོའི་མངའ་ཁུལ་ཁག་གི་རྒྱལ་ཁབ་ཁག་གི་ནང་དཔལ་འབྱོར་ཡར་རྒྱས་གཏོང་རྒྱུར་དོ་སྣང་གནང་རྒྱུ་ཡིན་པ་ནི་མངའ་ཁུལ་དེར་རྒྱ་ནག་ལ་ཁ་གཏད་གཅོག་རྒྱུའི་ཆེད་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་གཞན་ཡང་རྒྱལ་ཁབ་གཉིས་བར་མཚོ་ཐོག་འཛུགས་སྐྲུན་གྱི་ལས་གཞི་དང། དྲ་རྒྱའི་འབྲེལ་ལམ་བཟང་དུ་གཏོང་ཆེད་རྒྱ་མཚོའི་འོག་ཏར་སྐུད་འཛུགས་རྒྱུའི་ལས་དོན་སྤེལ་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་གཞན་ཡང་ཨ་མི་རི་ཀའི་ཚོང་གཉེར་ལས་ཁང་ཁག་གིས་ཨ་སི་ཏྲེ་ལི་ཡ་ནས་མཁའ་དབྱིངས་ཐོག་འཕུར་སྐྱོད་ཀྱི་ལས་དོན་སྤེལ་རྒྱུའི་འཆར་གཞི་དང་ཨ་མི་རི་ཀའི Microsoft གློག་ཀླད་ལས་ཁང་གིས་ཨ་སི་ཏྲེ་ལི་ཡའི་ནང་མ་གནས་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་གསུམ་གྱི་བཅོས་མའི་རིག་རྩལ་དང་དྲ་རྒྱའི་སྲུང་སྐྱོབ་སོགས་པའི་ཐོག་དངུལ་གྲོན་གཏོང་རྒྱུ་ཡིན་པའི་སྐོར་གསལ་བསྒྲགས་གནང་ཡོད་པ་རེད་འདུག། ཨ་རིའི་ནུབ་ཕྱོགས་མངའ་སྡེ་ཁེ་ལི་ཧྥོར་ནི་ཡའི་སྲིད་སྐྱོང་སྐུ་ཞབས Gavin Newsom གྱིས་རེས་གཟའ་ལྷག་པར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་ཀྱིས་གནམ་གཤིས་ཀྱི་འགྱུར་ལྡོག་གནད་དོན་ཐད་ལ་གྲོས་བསྡུར་གནང་ནས་ཟླ་བ་རྗེས་མར་འཚོགས་འཆར་ཡོད་པའི Asia Pacific Economic Cooperation ཞེས་པའི་ཞི་བདེ་རྒྱ་མཚོ་ཆེན་མོའི་དཔལ་འབྱོར་མཉམ་ལས་ཀྱི་མཐོ་རིམ་ལྷན་ཚོགས་དང COP ཉི་ཤུ་རྩ་བརྒྱད་ཞེས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་སྐབས་ཉི་ཤུ་རྩ་བརྒྱད་པའི་ལྷན་ཚོགས་མ་འཚོགས་གོང་རྒྱལ་ཁབ་གཉིས་དབར་གྱི་མཉམ་འབྲེལ་ཡར་རྒྱས་ཡོང་བར་རེ་བ་བཅངས་བཞིན་ཡོད་འདུག་དེ་ཡང་ཕྱི་ཚེས་ཉི་ཤུ་རྩ་ལྔ་སྟེ་རེས་གཟའ་ལྷག་པའི་ཉིན་ཚོགས་འདུའི་སྐབས་སྐུ་ཞབས Gavin Newsom གྱིས་ཨ་རི་དང་རྒྱ་ནག་གཉིས་དབར་གྱི་མཉམ་འབྲེལ་དེས་གནམ་གཤིས་འགྱུར་ལྡོག་ལ་ཁ་གཏད་གཅོག་པའི་ཐད་གལ་ཆེའི་རང་བཞིན་དང་མཉམ་འབྲེལ་གནང་གལ་ཆེ་བར་ནན་བཤད་གནང་ཡོད་ཅིང། ཡང་ཚོགས་འདུའི་སྐབས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱལ་ཁབ་གཉིས་ཀྱི་གནམ་གཤིས་འགྱུར་ལྡོག་ཐད་ཀྱི་ཕན་ནུས་ཅན་གྱི་མཉམ་ལས་ལ་ཡིད་ཆེས་ཡོད་པའི་འགྲེལ་བརྗོད་ཀྱང་བྱས་ཡོད་འདུག། ཉེ་བའི་ལོ་ཤས་རིང་རྒྱལ་ཁབ་གཉིས་དབར་ཕྱི་འབྲེལ་དང་ཚོང་འབྲེལ་གྱི་དཀའ་རྙོག་དུ་མ་བྱུང་བའི་རྐྱེན་གྱིས་རྒྱ་ནག་དང་ཨ་རི་བར་གྱི་གནམ་གཤིས་མཉམ་ལས་ལ་དཀའ་ངལ་དུ་མ་འཕྲད་བཞིན་ཡོད་ཀྱང། ཨ་རིའི་གནམ་གཤིས་འགོག་ཐབས་ལས་དོན་གཉེར་པོ་དམིགས་བསལ་སྐུ་ཚབ་སྐུ་ཞབས John Kerry འདི་ལོའི་སྤྱི་ཟླ་བདུན་པར་པེ་ཅིན་དུ་འཚམས་གཟིགས་ཕེབས་པ་དེས་གནམ་གཤིས་ཀྱི་གནད་དོན་ཐོག་དངོས་སུ་གྲོས་བསྡུར་སླར་གསོ་བྱས་པ་ཞིག་མཚོན་གྱི་ཡོད་པ་འགྲེལ་བརྗོད་གནང་ཡོད་འདུག། སྐུ་ཞབས་གྷེ་ཝིན་ནིའུ་སོམ་གྱིས་ཐེངས་འདིའི་རྒྱ་ནག་གི་འཚམས་གཟིགས་ནང་ཧོང་ཀོང་དང་རྒྱ་ནག་གི་ལྷོ་རྒྱུད་གྲོང་ཁྱེར་ཧྲན་ཀྲེན་དུ་འཚམས་གཟིགས་སུ་ཕེབས་པའི་དམིགས་ཡུལ་གཙོ་བོ་ནི་རྒྱལ་ཁབ་གཉིས་ཀྱི་འབྲེལ་བ་ཡར་རྒྱས་གཏོང་རྒྱུ་དང་མཉམ་འབྲེལ་གྱི་གོ་སྐབས་ཀྱང་འཚོལ་ཞིབ་བྱ་རྒྱུ་དེ་ཡིན་པ་མ་ཟད། རྒྱ་ནག་གི་རྒྱལ་ཁབ་འཕེལ་རྒྱས་དང་སྒྱུར་བཅོས་ལྷན་ཁང་གནམ་གཤིས་མཉམ་ལས་ཀྱི་བསམ་གཞིགས་བརྗེད་ཐོར་མིང་རྟགས་ཀྱང་བཀོད་ཡོད་འདུག། གཞི་རྩའི་ཨ་མི་རི་ཀའི་ནུབ་ཕྱོགས་མངའ་སྡེ་ཁེ་ལི་ཧྥོར་ནི་ཡའི་སྲིད་སྐྱོང་སྐུ་ཞབས་གྷེ་ཝིན་ནིའུ་སོམ་རྒྱ་ནག་ལ་མ་ཕེབས་གོང་ཁོང་གིས་ད་ཐེངས་རྒྱ་ནག་ལ་འཚམས་གཟིགས་སྐབས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་གླེང་སློང་གནང་རྒྱུ་མིན་ལུགས་གསུངས་ཡོད་པ་དང་ཁོང་གི་བྱེད་ཐབས་དེ་ལ་བོད་མི་དང་ཧོང་ཀོང་བ། ཡུ་གུར་མི་རིགས་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཚོགས་ཁག་དྲུག་ཅུ་རེ་གསུམ་གྱིས་ངོ་རྒོལ་འཁོད་པའི་བསྒྲགས་གཏམ་ཞིག་སྤེལ་ཡོད་འདུག།
རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཕྱི་སྲིད་བློན་ཆེན་དང་བདེ་སྲུང་བློན་ཆེན་གཉིས་ལས་གནས་ནས་གནས་དབྱུང་བཏང་བ་དེས་ཁོང་ལ་བློ་གཏད་མཐའ་གཅིག་ཏུ་བྱེད་དགོས་པ་དང། རྒྱ་ནག་གི་དམར་ཤོག་ཚོགས་པའི་ནང་ཁ་གཏད་གཅིག་ཀྱང་ལངས་མི་འཇུག་པའི་ཆེད་ཡིན་པའི་སྐོར་གནད་དོན་དབྱེ་ཞིབ་པ་ཚོས་བརྗོད་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་གིས། ཕྱི་སྲིད་བློན་ཆེན་ཆིང་ཁང་དང། བདེ་སྲུང་བློན་ཆེན། ལིས་ཞང་ཕུང་རྣམ་གཉིས། ལས་གནས་མུ་མཐུད་གཉེར་གྱི་མེད་ལུགས་བརྗོད་ནའང་ཞིབ་ཕྲའི་གནས་ཚུལ་གང་ཡང་འགྲེལ་བརྗོད་གནང་མེད་པ་རེད་འདུག་དབྱིན་ཇིའི། University of London། གཙུག་ལག་སློབ་གཉེར་ཁང་གི་རྒྱ་ནག་སློབ་གཉེར་ཁང་གི་འགན་འཛིན་སྐུ་ཞབས Steve Tsang ཡིས། ཞི་ཅིན་ཕིང་གིས་དེ་སྔ་བྱུང་མྱོང་མེད་པའི་རང་ཉིད་ཀྱིས་བསྐོ་བཞག་བྱས་པའི་བློན་ཆེན་རྣམ་པ་གནས་དབྱུང་བཏང་བ་དེ་ནི་རྒྱ་ནག་གི་དམར་ཤོག་ཚོགས་པ་ཆ་ཚང་ཞི་ཅིན་ཕིང་གི་ཕྱོགས་གཏོགས་བཟོ་བ་དང་འདྲ་མཚུངས་ཡིན་པ་རེད་ཅེས་གསུངས་འདུག་ཡང་ཨ་མི་རི་ཀའི University of Miami གཙུག་ལག་སློབ་གཉེར་ཁང་གི་རྒྱ་ནག་གི་ཆབ་སྲིད་ཐོག་མཁས་པ་ལྕམ། June Teufel Dreyer། ཡིས་ཞི་ཅིན་ཕིང་གིས་བློན་ཆེན་ཁག་གི་ཐོག་འགྱུར་བ་བཏང་བ་དེ་ཁོང་གི་སྐྱོན་ཆ་དང་དེ་མིན་སྟོབས་ཤུགས་ཀྱི་རྟགས་མཚན་ཡིན་སྲིད་ཀྱི་རེད། ངའི་བསམ་པར་ཁོང་གིས་ལས་གནས་ཐོག་མུ་མཐུད་གནས་པའི་གདེང་ཚོད་དེ་མེད་པའི་རྟགས་མཚན་རེད་ཅེས་བརྗོད་ཡོད་པ་རེད་འདུག་རྒྱ་ནག་གི་ཆབ་སྲིད་དང་ཁྲིམས་ལུགས་དེ་མངོན་གསལ་མེད་པའི་རྐྱེན་གྱིས་དེས་ལྐོག་ཟ་རུལ་སུངས་དང། སྒེར་སོ་སོའི་ནོར་འཁྲུལ་དང་དེ་མིན་དམར་ཤོག་ཚོགས་པའི་མགོ་གཙོ་དང་མ་འགྲིག་པའི་དབང་གིས་དབང་ཤུགས་ཆེ་བའི་མི་སྣ་ཁག་གིས་གནས་དབྱུང་གི་གནས་ཚུལ་དེ་འབྱུང་བཞིན་ཡོད་པ་རེད་འདུག། རྒྱ་ནག་དང་ཀོ་ལོམ་བྷི་ཡ་གཉིས་ཀྱི་ཕྱི་འབྲེལ་འཐབ་ཇུས་ཀྱི་གྲོགས་པོའི་འབྲེལ་བ་རིམ་སྤར་བྱས་པ་དེས་རྒྱ་ནག་གིས་ལཱ་ཏེན་ཨ་མེ་རི་ཁ་ཁུལ་དུ་ཤུགས་རྐྱེན་བྱེད་ཤུགས་ཆེ་རུ་བཏང་ཡོད་འདུག་ད་རེས་ཀོ་ལོམ་བྷི་ཡའི་སྲིད་འཛིན་གཱ་སི་ཏཱ་བོ་པེ་ཏྲོ་ཡིས་པེ་ཅིན་དུ་འཚམས་གཟིགས་ཕེབས་པ་དེ་ནི་ཁོང་སྲིད་འཛིན་གྱི་ཐུགས་འགན་བཞེས་པ་ནས་བཟུང་རྒྱ་ནག་ལ་འཚམས་གཟིགས་སུ་ཕེབས་པ་ཆེས་ཐོག་མ་དེ་ཡིན་འདུག་འཚམས་གཟིགས་དེས་རྒྱ་ནག་དང་དེའི་མཛའ་མཐུན་ཆེ་ཤོས་ཀྱི་ཨ་མེ་རི་ཁའི་མཐུན་ཕྱོགས་ཀྱི་འབྲེལ་བར་ཡར་རྒྱས་གཏོང་བར་ཤུགས་སྣོན་བརྒྱབ་པ་མ་ཟད་ཨ་མི་རི་ཀའི་ལྷོ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་ཇེ་ཆེར་འགྲོ་བཞིན་པའི་གནས་བབ་ཞིག་ཀྱང་བཟོས་ཡོད་འདུག་ཀོ་ལོམ་བྷི་ཡ་ནི་རྒྱ་ནག་གི་མཛའ་མཐུན་གྱི་ཨ་རིའི་མཐུན་ཕྱོགས་ཤིག་ཡིན་ཞིང་ད་ལྟ་རྒྱ་ནག་དང་འཐབ་ཇུས་ཀྱི་འབྲེལ་བ་ཡོད་པའི་ལྷོ་ཨ་མི་རི་ཀའི་རྒྱལ་ཁབ་བཅུ་ཡི་གྲས་ཤིག་ཡིན་པ་དང་རྒྱལ་ཁབ་གཉིས་ཀྱིས་མཉམ་འབྲེལ་གྱི་གྲོས་མཐུན་བཅུ་གཉིས་ལ་མིང་རྟགས་བཀོད་ཡོད་ཅིང། གླང་ཤ་སྐམ་པོ་ནང་འདྲེན་གྱི་གྲོས་མཐུན་དང་ལས་དོན་ཚོགས་ཆུང་བཙུགས་ནས་ཚོང་ལས་ཡར་རྒྱས་གཏོང་རྒྱུ་ཡང་ཚུད་ཡོད་འདུག་རྒྱལ་ཁབ་གཉིས་དབར་མཉམ་ལས་བྱེད་ཤུགས་ཆེ་རུ་བཏང་བ་དེས་རྒྱ་ནག་གིས་ཀོ་ལོམ་བྷི་ཡའི་ཚོང་འབྲེལ་དང་མ་རྩ་འཛུགས་འཇོག་བྱ་རྒྱུ་དོ་སྣང་ཉིན་རེ་བཞིན་ཇེ་ཆེར་འགྲོ་བཞིན་ཡོད་པ་ནི་ཉེ་བའི་ལོ་ཤས་རིང་ཀོ་ལོམ་བྷི་ཡ་ནས་ཚོང་ཟོག་ནང་འདྲེན་བྱེད་ཚད་འཕར་བ་དེའི་ཐོག་ནས་ར་སྤྲོད་བྱུང་ཡོད་འདུག་ཀོ་ལོམ་བྷི་ཡ་ཡིས་ས་ཁུལ་ཁྱིམ་མཚེས་རྒྱལ་ཁབ་མང་པོ་ཞིག་དང་འདྲ་བར་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ནང་ཞུགས་མེད་ཀྱང་རྒྱ་ནག་གི་འཐབ་ཇུས་ཀྱི་རོགས་ཟླའི་འབྲེལ་བར་རིམ་སྤར་བྱུང་བ་དང། དེ་ཁུལ་གྱི་རྒྱལ་ཁབ་ཁག་དང་མཉམ་ལས་གཏིང་ཟབ་ཏུ་སྤེལ་བར་ཤུགས་སྣོན་བརྒྱབ་བཞིན་ཡོད་འདུག།

ཁེ་ནེ་ཏྲ་ནས་རྒྱ་གར་ལ་བསྐྱོད་རྒྱུའི་ཝི་ས་ཐོངས་མཆན་སྤྲོད་རྒྱུ་འགོ་འཛུགས་བྱེད་རྒྱུ་ཡིན་པའི་སྐོར་ཁེ་ནེ་ཏྲ་ནང་ཡོད་པའི་རྒྱ་གར་གྱི་གཞུང་ཚབ་ལས་ཁང་གིས་བརྗོད་ཡོད་པ་རེད་འདུག་ཟླ་བ་སྔོན་མ་དེར་ཁེ་ནེ་ཏྲའི་སྲིད་བློན Justin Trudeau མཆོག་གིས་ཁེ་ནེ་ཏྲའི་མི་སེར Hardeep Singh ཡི་ཚེ་སྲོག་བཅད་པའི་དཔང་རྟགས་དེར་རྒྱ་གར་གྱི་མི་སེར་དང་འབྲེལ་བ་ཡོད་སྲིད་པའི་སྐོར་གསུངས་པའི་ཐོག་ནས་རྒྱ་གར་གཞུང་གིས་ཁེ་ནེ་ཏྲའི་མི་སེར་རྣམས་ལ་ཝི་ས་ཐོངས་མཆན་གསར་པ་སྤྲོད་རྒྱུ་མཚམས་འཇོག་གནང་བར་ཁེ་ནེ་ཏྲའི་ངོས་ནས་རྒྱ་གར་ནང་གི་ཕྱི་འབྲེལ་དཔོན་རིགས་བཞི་བཅུ་ཞེ་གཅིག་ཕྱིར་འཐེན་གནང་ཡོད་པ་རེད་འདུག་ཡིན་ནའང་རྒྱ་གར་གཞུང་གིས་གོང་ཞུས་ཁེ་ནེ་ཏྲའི་མི་སེར་ཧར་དིབ་སིང་ཡི་ཚེ་སྲོག་བཅད་པའི་དོན་རྐྱེན་དེར་ཐེ་གཏོགས་གང་ཡང་མེད་པའི་སྐོར་བརྗོད་ཡོད་པ་རེད་འདུག་རེས་གཟའ་ལྷག་པ་ཉིན་ཁེ་ནེ་ཏྲའི་ནང་ཡོད་པའི་རྒྱ་གར་གྱི་གཞུང་ཚབ་ལས་ཁང་གིས་གསལ་བཀྲོལ་མ་གནང་བར་ཁེ་ནེ་ཏྲའི་ངོས་ནས་ལས་དོན་ཁག་ཅིག་སྤེལ་བའི་རྐྱེན་གྱིས་ད་ཆ་ཁེ་ནེ་ཌའི་མི་སེར་རྣམས་ལ་ཝི་ས་ཁག་ཅིག་སྤྲོད་འགོ་བཙུགས་གནང་ཡོད་པའི་ཐག་གཅོད་གནང་བའི་སྐོར་བརྗོད་ཡོད་པ་རེད་འདུག་ཡང་འདིའི་ཐད་ཁེ་ནེ་ཌའི་ནང་ཡོད་པའི་རྒྱ་གར་གྱི་གཞུང་ཚབ་ལས་ཁང་གིས་ཚོང་འགོད་ལས་དོན་དང་སྨན་བཅོས་དང་ཚོགས་འདུ་ཁག་གི་ཐོག་ཝི་ས་ཐོངས་མཆན་སྤྲོད་རྒྱུའི་ལས་དོན་དེ་སླར་གསོ་གནང་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་ད་ཐེངས་ཀྱི་རྒྱ་གར་གཞུང་གི་ཐག་གཅོད་དེས་རྒྱ་གར་དང་ཁེ་ནེ་ཌའི་དབར་གྱི་འབྲེལ་བའི་གནས་བབ་དེ་དྲག་ཏུ་འགྲོ་བའི་རེ་བ་ཞིག་བསྐྲུན་ཡོད་པ་རེད་འདུག། ཨ་རིའི Pentagon དམག་དོན་ལྷན་ཁང་ནས་རྒྱ་ནག་གིས་ཧ་ཅང་མྱུར་པོའི་ངང་གོ་མཚོན་སྤྱི་དང་ལྷག་པར་དུ་རྡུལ་ཕྲན་ནུས་ཤུགས་ཡར་རྒྱས་གཏོང་བཞིན་ཡོད་པའི་ལོ་འཁོར་སྙན་ཐོ་ཞིག་འདོན་སྤེལ་གནང་བ་དེར་རྒྱ་ནག་གིས་དེ་ནི་ཨ་རིས་རྒྱ་ནག་གི་བདེ་སྲུང་སྲིད་བྱུས་དང་དམག་དོན་འཐབ་བྱུས་ཐོག་འཁྱོག་བཤད་བྱས་པ་ཞིག་རེད་ཅེས་དེ་རིང་རེས་གཟའ་ལྷག་པའི་ཉིན་རྒྱ་ནག་གི་བདེ་སྲུང་བློན་ཆེན་ལྷན་ཁང་གིས་སྐྱོན་བརྗོད་བྱས་ཡོད་འདུག་དེ་ཡང་ཕྱི་ཚེས་ཉི་ཤུ་རྩ་ལྔ་སྟེ་རེས་གཟའ་ལྷག་པའི་ཉིན་པེ་ཅིན་ནས་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཨ་རིའི་བདེ་སྲུང་ལྷན་ཁང་གིས་འདོན་སྤེལ་བྱས་པའི་སྙན་ཐོ་དེའི་ནང་དོན་རྣམས་ནི། རྒྱ་ནག་གི་བདེ་སྲུང་གི་སྲིད་ཇུས་དང་དམག་དོན་འཐབ་ཇུས་ཀྱི་མངོན་འདོད་ལ་འཁྱོག་བཤད་བྱས་ནས་རྫུན་གཏམ་སྤེལ་བ་ཞིག་རེད་ཅེས་རྒྱ་ནག་གིས་ཨ་རིར་སྐྱོན་བརྗོད་བྱས་ཡོད་འདུག་ཨ་རིའི་དམག་དོན་ལྷན་ཁང Pentagon གིས་འདོན་སྤེལ་བྱས་པའི་སྙན་ཐོ་དེའི་ནང་རྒྱ་ནག་ལ་རྡུལ་ཕྲན་མཚོན་ཆའི་ཆ་ཤས War Heads ཞེས་པའི་ལྔ་བརྒྱ་ལྷག་ཡོད་པ་དང་ཕལ་ཆེར་ཕྱི་ལོ་ཉིས་སྟོང་སུམ་ཅུ་ནང་ཚུད་དུ་སྟོང་ཕྲག་གཅིག་ལྷག་བཟོ་སྐྲུན་བྱེད་སྲིད་པས། རྒྱ་ནག་གིས་རྡུལ་ཕྲན་ལས་གཞི་དེ་ཚོ་ཞི་བའི་ཆེད་དུ་ཡིན་ལུགས་བཤད་ཡོད་ཀྱང་ཧ་ཅང་མྱུར་པོའི་ཐོག་རྒྱ་སྐྱེད་གཏོང་བཞིན་པ་ཨ་རིའི་སྙན་ཐོ་དེའི་ནང་འཁོད་ཡོད་འདུག་རྒྱ་ནག་བདེ་སྲུང་ལྷན་ཁང་གི་མགྲིན་ཚབ་པ་ཝང་ཆན་ཟེར་བས་སྤྱི་བསྒྲགས་ཤིག་སྤེལ་བའི་ནང་ཨ་རིས་འདོན་སྤེལ་བྱས་པའི་རྒྱ་ནག་བདེ་སྲུང་ལས་དོན་དང་འབྲེལ་བའི་སྙན་ཐོ་དེར་མཐའ་གཅིག་ཏུ་ངོ་རྒོལ་བྱ་རྒྱུ་ཡིན་ལ་དེ་ནི་དྲང་བདེན་མ་ཡིན་པའི་སྙན་ཐོ་ཞིག་དང། རྒྱ་ནག་གི་ངོས་ནས་དྲག་པོའི་དམག་མི་ཉེན་ཁ་དེ་འདྲ་མེད་ལུགས་དང་དེ་ནི་ཨ་རིས་འུར་གཏམ་སྒྲོ་འདོགས་བྱས་པ་ཞིག་རེད་ཅེས་བརྗོད་འདུག་དེ་བཞིན་ཝུའུ་ཆན་ཡིས་རྒྱ་ནག་གིས་དམག་དོན་ཡར་རྒྱས་གཏོང་བཞིན་པ་ནི། ཕྱི་དམག་གི་ཉེན་ཁ་འགོག་ཐབས་ཆེད་དང་རྒྱ་ནག་རྒྱལ་ནང་གི་ཉེན་སྲུང་སྲུང་སྐྱོབ་དང། རྒྱལ་སྤྱིའི་ཞི་བདེ་སྲུང་སྐྱོབ་ཆེད་དུ་ཡིན་པ་ལས་རྒྱལ་ཁབ་སུ་འདྲ་ཞིག་ལ་དམིགས་ནས་དམག་དོན་རྒྱ་སྐྱེད་བཏང་བ་མིན་ལུགས་བརྗོད་ཡོད་འདུག་འོན་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཨ་རིའི་དམག་དོན་ལྷན་ཁང Pentagon གིས་རྒྱ་ནག་གིས་ཐེ་ཝན་ཐོག་ཆབ་སྲིད་དང་ཕྱི་འབྲེལ་སྲིད་ཇུས་དམག་དོན་སོགས་གང་ཅིའི་ཐོག་ནས་གནོན་ཤུགས་ཆེ་རུ་གཏོང་བཞིན་པ་རེད་ཅེས་བརྗོད་འདུག། སྔ་ལོ་ཤྲི་ལངྐའི་ནང་མཁའ་དབྱིངས་ནང་འཕུར་གྲུ་རྟོག་ཞིབ་བྱེད་མཁན་གྱི་མཚོ་གྲུ་ཞིག་སླེབས་འབྱོར་བྱུང་བའི་རྗེས། རེས་གཟའ་ལྷག་པ་ཉིན་ཤྲི་ལངྐའི་ནང་རྒྱ་ནག་གི་མཚོ་གྲུ་ཤི་ཡན་དྲུག་ཞེས་པ་ཞིག་བབས་ཚུགས་བྱས་ཡོད་པ་རེད་འདུག། མིང་འདོན་མ་གནང་བའི་ཤྲི་ལང་ཀའི་ཕྱི་སྲིད་ལྷན་ཁང་གི་དཔོན་རིགས་ཤིག་གིས་རྒྱལ་ས་ཀོ་ལོམ་བོ་ནང་མཚོ་གྲུ་དེ་དངོས་ཟོག་གསོག་སྒྲུབ་ཆེད་བབ་ཚུགས་བྱེད་པའི་ཆོག་མཆན་སྤྲད་ཡོད་པ་རེད་ཅེས་བརྗོད་ཡོད་པ་རེད་འདུག་ཡིན་ནའང་ཤྲི་ལང་ཀའི་ཕྱི་སྲིད་ལྷན་ཁང་གིས་གོང་ཞུས་རྒྱ་ནག་གི་མཚོ་གྲུ་དེ་ཤྲི་ལང་ཀའི་ནང་དུས་ཡུན་ག་ཚོད་བབ་ཚུགས་བྱེད་མིན་གྱི་གནས་ཚུལ་གང་ཡང་བརྗོད་མེད་པ་རེད་འདུག་གནད་དོན་འདིའི་ཐད་ཤྲཱི་ལངྐའི་ནང་ཡོད་པའི་རྒྱ་ནག་དང་རྒྱ་གར་གྱི་ཕྱི་འབྲེལ་དཔོན་རིགས་ཚོས་ད་ལྟའི་ཆར་གང་ཡང་བརྗོད་མེད་པ་རེད་འདུག་ཡིན་ནའང་རྒྱ་ནག་གཞུང་འབྲེལ། CGTN། ཞེས་པའི་བརྙན་འཕྲིན་ལས་ཁང་དེས་རྒྱ་ནག་གི་ཤིས་ཡན་དྲུག་ཞེས་པའི་མཚོ་གྲུ་དེ་རྒྱ་མཚོ་དང་ས་ཁམས་དང་མཚོའི་ནང་གི་སེམས་ཅན་ཁག་དང་དེའི་ཁོར་ཡུག་ཐོག་ཚན་རིག་གི་བརྟག་དཔྱད་བྱེད་ཆེད་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་སྔ་ལོ་རྒྱ་ནག་གི་མཚོ་གྲུ་ཡོན་ཝང། ལྔ། ཞེས་པ་ཞིག་ཤྲཱི་ལངྐའི་ནང་བབས་ཚུགས་བྱས་པ་དེ། རྒྱ་གར་ངོས་ནས་མཁའ་དབྱིངས་ཀྱི་འཕུར་གྲུ་སྐྱོད་ཕྱོགས་ཐོག་སོ་ལྟའི་ལས་དོན་སྤེལ་བར་དོགས་པ་གནང་བ་ལྟར། ད་ཐེངས་ཀྱང་དེ་ལྟར་གྱི་དོགས་པ་གནང་དགོས་ཆགས་ཡོད་པ་རེད་འདུག།
རྒྱ་གར་ནང་གི་འཕགས་བོད་འབྲེལ་མཐུད་ལས་ཁང་གིས་རྒྱ་གར་དབུས་ཕྱོགས་ནག་པུར་གྲོང་ཁྱེར་ནང་བོད་དོན་གོ་རྟོགས་ཀྱི་ལས་འགུལ་སྤེལ་ཡོད་པའི་སྐོར་རྡ་རམ་ས་ལ་ནས་ལོ་པེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། རྒྱ་གར་ནང་འཕགས་བོད་འབྲེལ་མཐུད་ལས་ཁང་གིས་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་མཉམ་རུབ་བཀོད་སྒྲིག་གནང་སྟེ། བོད་དོན་རྒྱབ་སྐྱོར་ཡོང་ཐབས་དང་རྒྱ་གར་གྱི་སྤྱི་ཚོགས་སུ་བོད་དོན་གོ་རྟོགས་སྤེལ་བཞིན་པ་ལྟར། འདི་ལོ་ཡང་སྤྱི་ཟླ་བཅུ་པ་གི་ཚེས་པ་ཉེར་གསུམ་ནས་འཕགས་བོད་འབྲེལ་མཐུད་ལས་ཁང་གི་འབྲེལ་མཐུད་པ་ཆོས་ཉིད་ཚེ་རིང་དང་བཀྲ་ཤིས་བདེ་སྐྱིད་ལགས་སོགས་ཀྱིས། རྒྱ་གར་ལྷོ་ཕྱོགས་མ་ཧ་ར་ཤི་ཏྲ་མངའ་སྡེ་གི་ནང་གི་ནག་པུར་གྲོང་ཁྱེར་དུ་ཆེད་བསྐྱོད་ཀྱིས། ཧིན་བོད་མཛའ་འབྲེལ་ཚོགས་པ་དང་རྒྱ་གར་བོད་ཀྱི་གྲོགས་པོ་ཚོགས་པ་སོགས་ས་གནས་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་བསྡུ་སྐོང་གིས་བོད་དོན་རྒྱབ་སྐྱོར་ཡོང་ཐབས་ཀྱི་ཚོགས་འདུ་ཞིག་བསྐོངས་ཡོད་པ་གི་ཐོག་ཚོགས་པ་ཁག་མཉམ་རུབ་ཀྱིས་བོད་དོན་རྒྱབ་སྐྱོར་གི་ལས་འགུལ་ཇེ་ཆེ་སྤེལ་ཐབས་དང་ལྷག་པར་དུ། རིང་མིན་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་ནས་བཟུང་རྒྱ་གར་གི་སློབ་གྲྭ་ཁག་ཏུ་བོད་དོན་གོ་རྟོགས་ལས་འགུལ་ཤུགས་ཆེ་གནང་འཆར་གི་དམ་བཅའ་བཞག་པ་སོགས་འཕགས་བོད་འབྲེལ་མཐུད་ལས་ཁང་གི་འབྲེལ་མཐུད་པ་བཀྲ་ཤིས་བདེ་སྐྱིད་ལགས་ནས་འགྲེལ་བརྗོད་གནང་གི་འདུག། ད་ལྟ་ང་ཚོས་ཁ་སང་འདི་ཚེས་པ་ཉི་ཤུ་རྩ་གསུམ་ལ་ད་ཚོགས་འདུ་འདི་ང་ཚོས་ང་རང་ཚོ་ད་བོད་དོན་རྒྱབ་སྐྱོར་བ་ཚོགས་པ་རང་རེད་པ་ལ་འདི་མཉམ་དུ་ཚོགས་འདུ་ཚོགས་སྐད་ཆ་ཡང་ད་ག་རང་འདི་ནང་ལོགས་ཚོགས་འདུ་ནང་ལོགས་ལ་ད་ཁོ་རང་ཚོའི་ནས་ད་དུ་ས་དམ་བཅའ་མ་ཟོས་ད་ཁོ་ཚོ་གི་ནམ་ཤ་རྒྱུན་དུ་ནས་ད་བོད་དོན་སྐོར་ལ་ཆགས་ད་ག་འདྲེ་དེ་ལ་ཅིག་ཡོད་རེད་པ། ཅིག་ཤུགས་ཆེ་རྒྱ་ཆེ་དེ་འདྲ་ག་འདྲ་གནང་དགོས་འདུག་ལ་འདི་ཡང་ཁ་སང་ང་ཚོ་འདྲ་ག་རེ་ཟེར་ཀ་མོའི་ལ་ན་ད་དེ་ག་རང་ང་ཚོ་གི་ད་སློབ་གྲྭ་ཁག་དེ་བ་ལ་ཡང་དེ་འདྲའི་ལས་ཀ་ག་འདྲ་མཉམ་རུབ་ཐོག་ནས་ཁ་ཅིག་ན་ན་ཚོགས་པ་མང་པོ་ཡོད་རེད་པ་དེ་གའི་ཡང་ཚོགས་པ་དེ་གའི་ཕ་ཚོ་ནམ་རྒྱུན་ཞེ་དྲག་ད་ལས་ཀ་བྱེད་འདུག་ཨ་ནི་ཐུགས་ཁུར་མེད་ཙང་ཨ་མཉམ་རུབ་གི་ཐོག་ནས་འདི་བོད་དོན་སྐོར་ལ་ག་རེ་ཟེར་གོ་རྟོགས་སྤེལ་སློབ་གྲྭ་ཁག་དང་ད་མི་མང་ནང་ལོགས་ལ་གོ་རྟོགས་སྤེལ་དེ་འདྲའི་ལས་ཀ་འདྲ་མི་འདྲ་ཡོད་རེད་པ་དེ་འདྲའི་དེ་ཁོ་རང་ཚོ་གི་ནི་ཁ་སང་དམ་བཅའ་མ་སུ་ད་ད་ལན་དེ་ལ་མཉམ་དུ་བྱས་ནས ten December ནས་བྱས་ནས་ཤུགས་རྒྱག་གི་ཡིན་ལབ་ནི་དེ་ཁོ་རང་ཚོས་གསུངས་སོང། གཞན་ཡང་རྒྱ་གར་གྱི་གྲོང་ཁྱེར་ནག་པུར་ནང་སྤྱི་ཟླ་བཅུ་པ་གི་ཚེས་པ་ཉེར་བཞི་ནས་བཟུང་དིག་ཤ་བྷུ་མི་དུས་ཆེན་གི་ནང་འཕགས་བོད་འབྲེལ་མཐུད་ལས་ཁང་གིས་ཆ་ཤས་བླངས་ཏེ་རྒྱ་གར་མི་མང་ཧ་ཅང་མང་བོ་འདུ་འཛོམས་ཀྱི་གོ་སྐབས་དང་བསྟུན། བོད་དོན་གོ་རྟོགས་ཀྱི་ལས་འགུལ་ཡག་པོ་སྤེལ་ཐུབ་སོང་བ་འབྲེལ་མཐུད་པ་བཀྲ་ཤིས་བདེ་སྐྱིད་ལགས་ནས་འགྲེལ་བརྗོད་གནང་རྒྱུར། ད་ལྟ་འདི་གའི་མི་མཉམ་དུ་གལ་ཆེ་ཤོས་དེ་མི་མང་མཉམ་དུ་རོགས་སྐད་ཆ་བཤད་ནས་ཕར་ཚུར་རོགས་སྐད་ཆ་གར་སར་འགྲེལ་བཤད་རྒྱབ་བྱས་རོགས་མི་དང་མི་ཐུག་ནས་འགྲེལ་བཤད་རྒྱབ་དུས་དེ་གོ། གོ་རྟོགས་དཔེ་ཤུགས་ཆེ་འདུག་མགོ་ཡང་ཚོད་པ་འདུག་ནམ་ཕ་ཕྱོགས་ཕྱོགས་ནས་དྲི་བ་ཡང་དྲིས་འདུག་དམིགས་བསལ་གྱི་སློབ་གྲྭ་ཕྲུ་གུ། གི་ཐོག་ནས་ད་དྲི་བ་དེ་འདྲ་ཡོད་ར། ག་རེ་ཟེར་དེ་ལོ་གཞོན་པ་དེ་གས་སློབ་ཕྲུག་དེ་གས་དེ་གས་མཉམ་དུ་ཨ་ནི College པུ་ཁ་ཤས་མི་རྒྱ་དེ་འདྲ་ཐུག་སོང་ར། གོ་རྟོགས་ག་ལ་གང་འཚམས་གོ་རྟོགས་ཡག་པོ་འདུག་ར། ད་ལྟ་ཆགས་ལ། ཡིན་ན་ཡང་ད་ང་ཚོ་མ་སྐད་ལ་འདུག་དེ་རིང་དེ་ལ། ནག་པུར་ལ་དེ་ག་རེ་ཟེར Deekshabhoomi གི་དུས་ཆེན་དེ་ལ་ད། ང་ཚོ་དེ ITCO ནས་ལས་བྱེད་གཉིས་ང་རང་ཚོ་གཉིས་སླེབས་ཡོད་རེད་དེ་ཡིན་ན་མཉམ་དུ་ལ་ང་ཚོ། འདི་ཡོད་ག་རེ་ཟེར། Co-Convener ལགས་ར་ང་ཚོ Core Group གི Co-Convener Arvind Nikose ཁོ་རང་ཡང་བྱས་ཁོ་རང་ནས་ཡང Wardha ནས་མི་བོད་དོན་རྒྱབ་སྐྱོར་ཚོགས་པ་རྒྱ་གར་མི་མང་པོ་ཞིག་མཉམ་དུ་ལ་ང་ཚོ་ཚང་མ་མཉམ་རུབ་གི་རེད་པ་རྒྱ་གར་བོད་པ་ཚང་མ་མཉམ་རུབ་བྱས་ནས་ང་ཚོ་བོད་དོན་སྐོར་ལ་གོ་རྟོགས་འདྲ་རྒྱ་ཆེན་པོ་སྤེལ་འདུག་ཧང་སང་ཡང་ཡག་པོ་བྱུང་སོང་ང་རང་འདི་དྲན་གི་འདུག། འཕགས་བོད་འབྲེལ་མཐུད་ལས་ཁང་གིས་རྒྱ་གར་གི་མཁས་དབང་ཨམ་བྷི་ད་ཀར་དང་འབྲེལ་བ་གི་ས་གནས་ཡུལ་མི་གི་དུས་ཆེན་དེར། རྒྱ་གར་དང་བོད་སྐྱོབས་ཤིག་ཅེས་བ་གི་འཕྲེད་དར་དང་རྒྱ་གར་དང་བོད་ཀྱི་རྒྱལ་དར་བསྒྲེངས་ཏེ། སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་གི་ལོར་རྒྱ་གར་གྱིས་རྒྱ་ནག་གཞུང་འདི་ངོས་འཛིན་བྱས་པ་གི་ཚབ་ཏུ་བོད་གཞུང་ངོས་འཛིན་གནང་ཡོད་ན། རྒྱ་གར་དང་རྒྱ་ནག་གི་བར་གི་ས་མཚམས་རྩོད་རྙོག་འདི་འབྱུང་དོན་མེད་འདུག་ཅེས། མཁས་དབང་ཨམ་བྷི་ད་ཀར་གི་གསུང་ཚིག་ལུང་འདྲེན་གྱིས་བཏོན་ཏེ། རྒྱ་གར་དང་བོད་ཀྱི་ཆོས་དང་རིག་གཞུང་གི་འབྲེལ་ལམ་དང་བོད་ཀྱི་ཁོར་ཡུག་གི་གལ་གནད་ཀྱི་སྐོར། བོད་མིའི་དབུ་ཁྲིད་གོང་ས་མཆོག་གི་དགོངས་གཞི་ལམ་སྟོན་དང། བོད་མི་ཚོས་འཚེ་བ་མེད་པ་གི་ལམ་ནས་འཐབ་རྩོད་ཀྱི་བརྒྱུད་རིམ་སོགས། ས་གནས་ཡུལ་མི་སྟོང་ཕྲག་མང་བོར་རྒྱ་གར་ཧིན་རྡི་སྐད་དང་མ་ར་ཋི་སྐད་སོགས་ཀྱི་ལམ་ནས་ངོ་སྤྲོད་གོ་རྟོགས་སྤེལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ལྷན་ཚོགས་ནས་སློབ་གྲྭ་དང་ཁྱིམ་ཚང་ཁག་གི་གཞོན་ནུ་ལོ་ཆུང་དང་བྱིས་པ་ཚོར་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་མངོན་གསལ་དོད་པོའི་ངང་རྒྱག་དགོས་པའི་བཅའ་ཁྲིམས་གཏན་འབེབས་བྱས་པའི་དམིགས་ཡུལ་དང་ཁྲིམས་གཞི་དེ་བོད་ནང་ལག་བསྟར་བྱ་སྐབས་བོད་མི་རིགས་ལ་ཤུགས་རྐྱེན་ག་རེ་ཐེབས་མིན་སོགས་ཀྱི་ཐད་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། ཕྱི་ཟླ་བཅུ་པའི་ཚེས་ཉེར་བཞི་ཉིན་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་སྐབས་བཅུ་བཞི་པའི་རྒྱུན་ལས་ཨུ་ཡོན་ལྷན་ཁང་གི་ཚོགས་འདུ་ཐེངས་དྲུག་པའི་ཐོག་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་སྐོར་གྱི་ཀྲུང་དབྱང་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་གསར་པ་ཞིག་གི་གཏན་འབེབས་བྱས་ཡོད་ལུགས་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་བའི་ནང། ལོ་རྒྱུས་ཀྱི་ངོས་ལེན་མེད་པ་དང་རྒྱལ་ཁབ་ཀྱི་ཆིག་སྒྲིལ་གྱི་ལྟ་བ་ལ་ཁ་གཏད་འགྲན་རྩོད་བྱེད་མཁན་ཚོ་ལ་གདོང་ལེན་བྱེད་ཆེད་ཡིན་པ་བཤད་འདུག། གསར་དུ་གཏན་འབེབས་བྱས་པའི་ཁྲིམས་གཞི་འདི་རྒྱ་ནག་ཁྱོན་ཡོངས་སུ་ཁྱབ་ཀྱི་ཡོད་པ་དང། ཁྲིམས་གཞི་དེའི་ནང་རྒྱལ་ཁབ་གཅིག་གྱུར་དང་མི་རིགས་མཐུན་སྒྲིལ། རྒྱལ་ཁབ་བདེ་འཇགས། མི་རིགས་ཀྱི་སྙིང་སྟོབས་ཆེར་སྐྱེད་ཞེས་པའི་བརྗོད་གཞི་དེ་ཚོ་བོད་ནང་དངོས་སུ་ལག་བསྟར་བྱེད་པའི་སྐབས་བོད་མི་རིགས་ལ་ཤུགས་རྐྱེན་ཆེན་པོ་ཐེབས་རྒྱུ་ཡིན་པ་དང། ཁྲིམས་གཞི་དེ་ཚོར་ཚད་གཞི་མེད་པ་དང་མཐའ་མེད་པ་ཞིག་ཡིན་སྟབས་མ་འོངས་པར་བོད་ནང་གི་བོད་མིར་དཀའ་ངལ་ཆེན་པོ་ཞིག་འཕྲད་རྒྱུ་ཡིན་པ་དེ་ནི་གསལ་པོ་རེད་ཅེས་སྤེན་ནང་ལ་བཅའ་བཞུགས་གནང་མཁན་བོད་དང་རྒྱ་ནག་གི་ཐོག་ཉམས་ཞིབ་གནང་མཁན་སངས་རྒྱས་སྐྱབས་ལགས་ཀྱིས་གསུངས་གནང་གི་འདུག། རེད་ལ་སྟབས་བདེ་དཔེ་དེ་ཉེན་ཁ་ཚ་བོ་ཞེ་པོ་རེད། རྒྱལ་ཁབ་ལ་གཅེས་ཡག་ཁྲིམས་ཟེར་ཡ་འདི་ལ། འདིའི་ནང་ལོག་ང་ཚོའི་ལྟ་ཡག་འདི་ང་དོན་ཚན་རེ་རེ་མར་ལྟ་ཡག་སོང་འདི་ང་ཁོ་རང་གི་ད་ག་འདྲ་ཅིག་ལ་རྒྱལ་གཅེས་ཟེར་གི་ཡོད་ཟེར་ཡག་གི་ད་ཅིག་ཚད་གཞི་ཅིག་ཡོད་ར་འདི་ཧ་ཅང་གི་རྒྱ་ཆེན་པོ་དང་རྒྱ་ནག་གི་དམར་ཤོག་གི་ཁྲིམས་གཞན་དག་དང་གཅིག་པ་རེད་ག་བ་འཐེན་ཆོག་ཆོག་འདྲ་བོ་རེད། ད་མི་རིགས་ཀྱི་མཐུན་སྒྲིལ་ཟེར་ཡ་དེ་བོད་པ་མི་རིགས་ནང་ཁུལ་ནས་མཐུན་སྒྲིལ་བྱས་ན་ཁོ་ཚོའི་ཁྲིམས་འགལ་ལ་བརྩི་གི་འདུག་ཨ་ཁོ་ཚོའི་ད་ཁྲིམས་དེ་ཡར་མར་ག་བ་འཐེན་ཆོག་ཆོག་ཡིན་དུས་གང་ལ་ཨ་ནི་མ་འོང་བ་ན་བོད་ནང་ལོག་བོད་པ་ཚོ་ལ་དཀའ་ངལ་ཆེན་པོ་ཅིག་འཕྲད་རྒྱུ་ཡིན་པ་དེ་གསལ་བོ་རེད་རྒྱ་ནག་གི་ཁྲིམས་ཚང་མ་གི་དཀའ་ངལ་དེ་རེད་ཁྲིམས་ཀྱི་ཚད་གཞི་ཟེར་ན་འདྲ་ཁ་གསལ་བོ་མེད་དུས་གང་ལ་ག་བ་འཐེན་ཆོག་ཆོག་རྒྱ་ནག་གཞུང་དང་རྒྱ་ནག་མི་རིགས་ཀྱི་ཁྲིམས་དེ་ག་བ་བེད་སྤྱོད་བྱེད་ཆོག་ཆོག་ད་དཔེར་ན་དཔེ་དེ་དེ་ག་རེ་གོ་བོད་མི་རིགས་ཀྱི་ལ་རྒྱ་དང་བོད་མི་རིགས་ཀྱི་ཅིག་ལོ་རྒྱུས་འདྲ་བོ་བཤད་བསྡད་ན་ཨ་ནི་དེ་པེ་རེ་མི་རིགས་མཐུན་སྒྲིལ་ལ་གནོད་ཀྱི་འདུག་ཟེར་ན་ཨ་ནི་ཁོང་ཁྲིམས་འགལ་ཆགས་རེད་བ་ཡིན་དུས་གང་ལ་ད་དེ་པེ་རེ་མ་འོངས་པ་ན་ཧང་སང་ཡ་གི་ཉེན་ཁ་ཆེན་པོ་རེད། ཁམས། རྒྱལ་ཁབ་གཅིག་གྱུར་ཟེར་ཡ་མི་རིགས་མཐུན་སྒྲིལ་ཟེར་ཡ་འདི་ཚོ་ཁྲིམས་ཀྱི་ནང་བཞག་དུས་གང་འདི་ལ་ཁྲིམས་ཀྱི་ཐ་སྙད་དེ། མང་གཙོའི་རྒྱལ་ཁབ་དང་རྒྱལ་སྤྱི་དང་ནས་ན་དེ་ཚོ་ཁྲིམས་ཀྱི་ཡིག་ཆ་ན་བཅའ་ཁྲིམས་ནང་ལོག་ལ་བེད་སྤྱོད་བྱེད་ཡག་གི་ཐ་སྙད་ཁོ་རང་མ་རེད། ད་རྒྱ་ནག་དམར་ཤོག་གི་རྒྱལ་ཁབ་ཡང་ཁོ་ཡིན་པ་འདྲ་བོ་གཞུང་ཡང་ཁོ་ཡིན་པ་ད་ཚང་མ་ཁོ་བྱས་དུས་གང་ལ་ནས་གཞུང་གིས་ནོར་འཁྲུལ་བྱས་ན་དེ་ལ་སྐྱོན་བརྗོད་བྱས་ན་ཁོ་རྒྱལ་ཁབ་ལ་ངོ་ལོག་བྱེད་ཡ་ཆགས་འགྲོ་རེད་བ་ཡིན་དུས་གང་ལ་ད་དེ་ཚོ་དཔེ་དེ་ཁྲིམས་ཟེར་ཁ་གསལ་པོ་མེད་པ་ཚད་གཞི་མེད་པ་མཐའ་མེད་པ། ག་བ་འཐེན་ཆོག་ཆོག་དེ་འདྲ་ཡིན་དུས་གང་ལ་ད་མ་འོངས་པ་ན་ཅིག་དཔེ་དེ་ཉེན་ཁ་ཆེན་པོ་རེད། གསར་དུ་གཏན་འབེབས་བྱས་པའི་ཁྲིམས་གཞི་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་ནས་དངོས་སུ་ལག་བསྟར་བྱེད་རྒྱུ་ཡིན་འདུག་ལ། ཁྲིམས་གཞི་དེའི་ཐོག་ནས་སྤྱི་དམངས་ཡོངས་ལ་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་སྤེལ་རྒྱུ་གཏན་འབེབས་བྱས་པ་དང་ཆབས་ཅིག་དབུས་དང་ས་གནས་གཞུང། དེ་བཞིན་སློབ་གྲྭ་དང་ཁྱིམ་ཚང་གིས་གཞོན་ནུ་ལོ་ཆུང་དང་བྱིས་པ་ཚོར་སློབ་གསོ་རྒྱག་རྒྱུ་མངོན་གསལ་དོད་པོ་ཡོང་བ་བྱེད་དགོས་པ་ཁྲིམས་གཞི་གཏན་འབེབས་བྱས་ཡོད་པ་དེ་ནི་རྒྱ་ནག་དམར་ཤོག་ལ་རྒྱབ་སྐྱོར་ཡོང་ཐབས་དང། སྲིད་དབང་བརྟན་པོར་གནས་ཐབས་ཡིན་པ་གསལ་པོ་རེད་ཅེས་སངས་རྒྱས་སྐྱབས་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང། རྒྱ་ནག་དམར་ཤོག་གིས་ད་ཁོ་རང་གི་དབང་སྒྱུར་འོག་ལ་ཡོད་ཡ་མི་མང་ལ་ཡིད་ཆེས་རྩ་བ་ནས་ཡོད་བ་མ་རེད། མི་མང་གིས་ལ་ཨ་ནི་ཁོ་རང་ལ་ད་ཡིད་ཆེས་ཟེར་ཡ་འདྲ་ཨ་ནི་དེ་འདྲ་ཡོད་བ་མ་རེད་བྱས་ཙང་མི་རིགས་དང་གཞུང་གི་བར་ལ་འགལ་བ་ཞིག་ཆེ་རུ་ཆེ་རུ་འགྲོ་དུས་གང་ལ་ད་རྒྱ་ནག་དམར་ཤོག་ལ་ཡོད་ཡ་གི་ཐབས་ཤེས་གཅིག་དེ་ད

རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་སྐབས་བཅུ་བཞི་པའི་རྒྱུན་ལས་ཨུ་ཡོན་ལྷན་ཁང་གི་ཚོགས་འདུ་ཐེངས་དྲུག་པའི་ཐོག་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་སྐོར་གྱི་ཀྲུང་དབྱང་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བཅའ་ཁྲིམས་ནང། རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་ཞིག་གཏན་འབེབས་བྱས་པའི་ཐོག། གཞུང་ལས་མི་སྣ་དང། ཁེ་ལས་དང་བྱ་གཞག་ཚན་པའི་ལས་བཟོ། གྲོང་ཚོའི་གྲོང་མི། ཧོང་ཀོང་དང་ཨོ་མིན་ཙམ་མ་ཟད་ཐའེ་ཝན་ཡང་ཁྲིམས་གཞི་དེའི་ནང་ཚུད་ཡོད་པ་བཀོད་ཡོད་འདུག་ལས་རིམ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་ཆེད་སྒྲིག་གི་ལེ་ཚན་ནང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་རེས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནང་ཕེབས་ནས་ཨ་རིའི་གྲོས་ཚོགས་ནང་ཁྲིམས་འཆར་གྱི་གྲོས་འགོ་བཏོན་ཟིན་པ་བོད་རྒྱའི་དཀའ་རྙོག་སེལ་ཐབས་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་གྲོས་ཚོགས་ཀྱི་འཐུས་མི་ཚོར་སྐུལ་མ་གནང་བ་བཞིན། གྲོས་འགོ་འདོན་མཁན་གྱི་འཐུས་མི་ཙམ་མིན་པར་གྲོས་ཚོགས་གོང་འོག་གི་འཐུས་མི་གཞན་ཁག་གིས་ཀྱང་དེར་རྒྱབ་སྐྱོར་གནང་རྒྱུའི་ཞལ་བཞེས་གནང་བ་འགྲེལ་བརྗོད་གནང་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད།

སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས Chris Smith ལགས་གཉིས་ཀྱིས། ཨ་མི་རི་ཀའི་གྲོས་ཚོགས་ནང་བོད་རྒྱ་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་གསར་པ་དེར་རྒྱབ་སྐྱོར་དང་འབྲེལ་གང་མགྱོགས་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་པ་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་བདུན་ཕྲག་སྔོན་མར་གསུངས་པ་དེ་དུམ་བུ་ཞིག་ཡིན། བདུན་ཕྲག་སྔོན་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མི་རི་ཀའི་རྒྱལ་ས Washington DC ནང་སྲིད་སྐྱོང་གི་ལས་གནས་བཞེས་པའི་རྗེས་སུ་གཞུང་འབྲེལ་ཕྱོགས་བསྐྱོད་ཐེངས་བཞི་པ་དེ་གནང་ཡོད་པ་རེད། རྩ་བའི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སིའི་ནང་བོད་དོན་དམིགས་བསལ་འབྲེལ་མཐུད་པ་གཙོས་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཁག་ཅིག་མཇལ་འཕྲད་གནང་སྟེ་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་རྒྱབ་སྐྱོར་དགོས་པ་སོགས་ཀྱི་བོད་དོན་ཞུ་སྐུལ་རིམ་པ་གནང་ཡོད་པ་རེད། ཨིན་སྐད་དུ Promoting a Resolution to the Tibet-China Conflict Act ཞེས་པའི། བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་དེ་ཡི་ནང་གཙོ་བོ་རྒྱལ་སྤྱིའི་ཁྲིམས་ཐོག་ནས་བོད་ཀྱི་གནད་དོན་འདི་དུས་ད་ལྟའང་ཐག་ཆོད་མ་ཟིན་པའི་གནད་དོན་ཞིག་ཡིན་པ་དང། བོད་མི་རྣམས་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་ཡོད་པར་ངོས་འཛིན། དེ་བཞིན ྋགོང་ས་མཆོག་གམ་མགོན་པོ་གང་ཉིད་མཆོག་གི་སྐུ་ཚབ་དང་ལྷན་དུ་གྲོས་མོལ་བསྐྱར་གསོ་མ་གནང་བ་དེ་རྒྱ་ནག་གི་ནོར་འཁྲུལ་ཞིག་ཡིན་པ་དང། རྒྱ་ནག་གིས་ལོ་རྒྱུས་ཁྲོད་བོད་དུ་བདག་དབང་ཡོད་སྐོར་བརྗོད་བཞིན་པ་དེ་འཁྱོག་བཤད་འབའ་ཞིག་ཡིན་པ་སོགས་འཁོད་ཡོད་པ་མ་ཟད། འདི་ལོ་སྤྱི་ཟླ་གཉིས་པར་རྒྱལ་ས Washington DC ནང་སྐབས་བརྒྱ་དང་བཅོ་བརྒྱད་པའི་ཨ་མི་རི་ཀའི་གྲོས་ཚོགས་གསར་པའི་ཚོགས་དུས་ཀྱི་ལས་རིམ་འཚོགས་བཞིན་པའི་དུས་སྐབས་འདིར་ཡུལ་དེ་ཡི་ཆབ་སྲིད་ཚོགས་པ་གཉིས་ཀ་ལས་གྲུབ་པའི་གྲོས་ཚོགས་འཐུས་མི་ཁག་ཅིག་ནས་ཁྲིམས་འཆར་དེ་གྲོས་ཚོགས་གོང་འོག་གཉིས་ཀའི་ནང་བསྐྱར་དུ་ཆེད་འདོན་གནང་ཡོད་པ་རེད། ཡང་གནད་དོན་འདི་དང་འབྲེལ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ། སྤྱི་ཟླ་བཅུ་པའི་ཚེས་བཅུ་དགུ་ཉིན་གླེང་མོལ་གྱི་ལེ་ཚན་ཐོག། གྲོས་ཚོགས་གོང་འོག་གི་འཐུས་མི་རྣམ་པ་དང་མཇལ་འཕྲད་གནང་སྐབས་གྲོས་འགོ་འདོན་མཁན་གྱི་འཐུས་མི་ཙམ་མ་ཡིན་པར་འཐུས་མི་གཞན་ཁག་གིས་ཀྱང་བོད་རྒྱའི་དཀའ་རྙོག་སེལ་ཐབས་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་དེར་རྒྱབ་སྐྱོར་གནང་རྒྱུའི་ཞལ་བཞེས་གནང་ཡོད་པ་འགྲེལ་བརྗོད་གནང་ཡོད། ད་རིང་འདིར་ང་ཚོས་གལ་སྲིད་མཁན་ཉིན་མོ་སུ་རུབ་བྱེད་མ་ཡིན་ན་ཉི་མ་གང་ཚང་ཞིག་གྲོས་ཚོགས་གོང་མའི་གི་འཐུས་མི་དེ་གས་མཇལ་ཡོད་པ་རེད་གྲོས་ཚོགས་འོག་མའི་ནང་ལོགས་ལ Jim McGovern མ་གཏོགས་མཇལ་ཡོད་མ་རེད། གྲོས་ཚོགས་གོང་མའི་ནང་ལོགས་ལ་ཡང་དེ་དཀའ་ངལ་མེད་པ་ཟེར་གྱི་འདུག། འགྲོ་ཡས་ལ་དཀའ་ངལ་མེད་པ་ཞིག་བཏོན་མཁན་དེ Merkley རེད། Senator Young རེད་ཁོ་གཉིས་གཉིས་དང། ཁ་སང་ང་ཚོ་ཐུག་པའི་ནང་ལོགས་ནས་དཔེར་ན Senator Coons འདྲ་བོ་བྱས་པ་ཡིན་ན། ཁོ་རང་གིས co-sponsor བྱེད་ཀི་ཡིན་ཞེས་ཞེས་ཞལ་བཞེས་གནང་གི་འདུག་དེ་མ་ཡིན་པའི་གི་ད་གྲོས་ཚོགས་འཐུས་མི་བཞི་ཞིག་མཇལ་བ་རེད། Senator། གྲོས་ཚོགས་གོང་མའི་ནང་ལ་ཡང་ཁོ་རང་ཚོ་བྱས་པ་ཡིན་ན་ད་ལྟ་གཅིག་གཉིས་གཅིག་གིས་ད་ཡིག་ཆ་དེ་བལྟས་བྱས།

ཐོགས་མེད་ཀྱི་གང་ཡོད་པ་དག་རང་ག་ལ་ཡ། འགྲོ་བསྡད་ཀྱི་ཡོད་རེད་ད་གྲོས་ཚོགས་འོག་མའི་ནང་ལོགས་ལ་ད་ཐ་སྙད་ཁ་ཤས་ཅིག་སྒང་ལ་ཡ་བསམ་ཚུལ་ཡོང་བསྡད་ཀྱི་ཡོད་པ་དང་དེ་ད་ཕྱི་སྲིད་ལས་ཁུངས་མཉམ་དུ་བསྟུན་དགོས་ཀྱི་ཡོད་པ་དེ་འདྲའི་གནས་སྟངས་ཤིག་ཡོད་རེད་དེ་ཡིན་དུས་ཙམ་པ་ཕྱི་སྲིད་ལས་ཁུངས་ངོས་ནས་ཨ་ནི་གནད་དོན་དེ་གའི་དེ་ཡ་བསྐྱར་ཞིབ་བྱས་བྱས་བདུན་ཕྲག་དེའི་གི་མཐའ་མཇུག་ནང་ལོགས་ལ་ཡ་ཁོང་ཚོས་ཐ་མ། ཐ་སྙད་འགག་ས་ག་རེད་ལགས་སོ། ད་འགག་ས་དེ་རང་ཐག་རང་གཅོད་བྱས་སོ་རུ་དེ་འདྲའི་ཚིག་དང་ཡང་ང་ཚོ་ཅིག Conflict བྱེད་དུས་ཙམ་པ་ཡང་དྲག་པོའི་གི་ཅིག་ཕར་ཚུར་དེ་མེད་འགྲོ་བསམ་བསམ་འདྲ་བོ་དེ་འདྲའི་དེ་འདྲའི་འདུག་དེ་ཚོ་ཁོ་གནས་ཚུལ་ཆུང་ཙག་རེད་ང་ཚོ་གནས་ཚུལ་གལ་ཆེ་བ་དེ་ག་རེ་ཟེར་ན་ལོ་རྒྱུས་ཀྱི་གནས་བབ་གི་ཐོག་ནས་ཨ་ནི་བོད་དེ་རང་བཙན་ཡིན་པ་དེ་ལ་ངོས་འཛིན་ཞིག་དགོས་ཀྱི་འདུག་ཟེར་ཡ་དེ་དང་ཨ་ནི་བོད་རྒྱའི་དཀའ་རྙོག་དེ་ད་ལྟ་སེལ་མེད་པའི་དཀའ་ངལ་ཅིག་སེལ་རྒྱུ་ཡིན་པའི་དཀའ་ངལ་ཅིག་དེ་ངོས་འཛིན་ཞིག་དགོས་ཀྱི་ཡོད་རེད་དེ་གཉིས་གཉིས་དེ། ད་ལྟའི་བཀའ་ཤག་གི་ད་གིན་ཁྱེད་རང་གསུངས་པ་ནང་བཞིན་བྱས་ནས་ད་ལྟའི་བཀའ་ཤག་གི་ད་སྲིད་ཇུས་དེ་དབུ་མའི་ལམ་ཡིན་པ་གང་ཞིག་ལ། ཐབས་ཇུས་དེ་ང་ཚོ་དེ་འགྱུར་བ་བཏང་བྱས། གལ་སྲིད་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ལ་ངོས་འཛིན་བྱེད་མེད་པ་ཡིན་ན། ཨ་ནི་རྒྱ་ནག་གིས་ང་ཚོ་ཚུར་ཡོང་བྱས་སྐད་ཆ་བཤད་ག་ཡོང་དགོས་ཡའི་རྒྱུ་མཚན་མི་འདུག་བ་དེའི་རྨང་གཞི་ཁོ་རང་མེད་པ་བཟོ་གི་འདུག་བ་དེ་ཡིན་དུས་ཙམ་པ་ལ་བོད་ཀྱི་ལོ་རྒྱུས་གནས་བབ་དེ་སྒང་ལ་ངོས་འཛིན་བྱེད་དགོས་ཀྱི་འདུག་ཞེས་ནས་ཞུ་དགོས་ཡའི་རྒྱུ་མཚན་དེ་རེད་བྱས་ཙང་ཐ་སྙད་དེ་ཚོ་སྒང་ལ་ད་ད་ལྟ་ཕྱི་སྲིད་ལས་ཁུངས་ཀྱིས་ཁོ་རང་ཚོས་བསྐྱར་ཞིབ་བྱེད་དགོས་པ་དེ་བྱེད། དེ་ནས་ཁོ་རང་ཚོ་དགོངས་ཚུལ་ག་རེ་ཡོད་པ་ཡིན་ན་དེ་གས་དེ་མར་བཏོན། གྲོས་ཚོགས་འོག་མའི་འཐུས་མི་ཚོ་ལྷག་པ་འདུག་ད། Meeks གི་ལས་ཁུངས་ལ་ཡང་འབྲེལ་བ་ཆགས་ཀྱི་འདུག་དེ་ཡིན་དུས་ཙམ་པ། Meeks བྱས་པ་ཡིན་ན McCaul ཁོང་ཚོར་འབྲེལ་བ་རྒྱབ་སྐྱོར་ཡོད་ཡོད་པ་རེད། དེ་ནས་ཕྱིན་ཆད་ནས་ད་ལྟ། གྲོས་འཆར་བཏོན་མཁན་ནང་ལོགས་ནས་ད་ལྟ Jim McGovern དང། Chris ཁོ་གཉིས་ཆ་བཞག་གི་ཡིན་ན་ཁོ་རང་གཉིས་ཁོ་རང་གཉིས་དམ་བཅའ་བརྟན་པོ་རེད་དེ་ཡིན་དུས་ཙམ་པར་འགྲོ་མ་ཐུབ་དགོས་ཡ་གི་གནས་སྟངས་འདྲ་བོ་ཅིག་གང་ཡང་མི་འདུག་ཡིན་ནའི་ད་སྐོར་འདི་དུས་ཚོད་དེ་ཞེ་དྲག་ཡོག་མ་རེད་ག་རེ་ཟེར་ན། ད་ལྟ་འདས་ཕྱི་ཟླ་བཅུ་པ་མཐའ་མཇུག་སླེབས་འགྲོ་གི་ཡོག་རེད་དེ་ནས་ཟླ་བ་དྲུག་བདུན་ཕྱིན་ནས་ཨ་ནི་ཡང་གྲོས་ཚོགས་འོག་མ་ཡང་འོས་བསྡུ་གི་ལས་རིམ་ནང་ལོགས་ནས་ཡང་དུ་ཕྱིན་ནས་ཁོ་ཚོ་རྩ་ཁྲ་བོ་ག་ཚོད་ད་དེ་ནང་ལ་ཐིམ་འགྲོ་གི་ཡོད་དུས་ཙམ་པ་ལ། དེ་བཞིན་འདི་ལོ་སྤྱི་ཟླ་གཉིས་པའི་ཚེས་བརྒྱད་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Michael McCaul ལགས་དང་ཡུན་རིང་ནས་བོད་དོན་རྒྱབ་སྐྱོར་གནང་མཁན་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Jim McGovern ལགས་གཉིས་ནས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་དེ་གྲོས་ཚོགས་འོག་མའི་ནང་བསྐྱར་དུ་ཆེད་འདོན་གནང་ཡོད་པ་དང་སྐབས་དེར་སྐུ་ཞབས Michael McCaul ལགས་ནས་རྒྱ་ནག་དམར་ཤོག་གཞུང་གིས་བོད་མི་རྣམས་ལ་མུ་མཐུད་བཙན་གནོན་དང། ལྟ་སྲུང་དང་དམ་དྲག་སོགས་ཐབས་ཇུས་སྣ་ཚོགས་ཐོག་ནས་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལོངས་སུ་སྤྱོད་མཁན་གྱི་བོད་མི་རྣམས་གང་བྱུང་འཛིན་བཟུང་བཀག་ཉར་དང་བཙོན་འཇུག་སོགས་ཀྱི་ཁྲིམས་ཐག་བཅད་བཞིན་པ་སོགས་འགྲེལ་བརྗོད་དང་སྦྲགས་ད་རེས་གྲོས་ཚོགས་ནས་རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་པའི་གནས་སྟངས་དེ་ཁྲིམས་མཐུན་ཡིན་སྐོར་བཤད་བཞིན་པ་དེ་ལ་ངོས་ལེན་མེད་པ་སོགས་འཁོད་པའི་ཁྲིམས་འཆར་དེ་བསྐྱར་དུ་ཆེད་འདོན་ཞུ་རྒྱུའི་གོ་སྐབས་བྱུང་བར་སྤོབས་པ་ཆེན་པོ་ཡོད་ཅེས་སྐབས་དེར་གསུངས་ཡོད། ཡང་སྲིད་སྐྱོང་མཆོག་ནས་སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱིས་རྒྱ་ནག་དམར་ཤོག་ཚོགས་པ་དང་འབྲེལ་བའི་ལས་དོན་ཚོགས་ཆུང་གི་ཚོགས་གཙོ Mike Gallagher ལགས་དང། ཚོགས་མི Raja Krishnamoorthi ལགས་གཉིས་དང་ལྷན་མཇལ་འཕྲད་གནང་ཡོད་པ་དང་སྐབས་དེར་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་གྲོས་ཚོགས་འཐུས་མི་རྣམ་གཉིས་ལ་བཅར་འདྲི་ཁག་ཅིག་ཞུས་པ་ཡིན། དེ་ཡང་གྲོས་ཚོགས་འཐུས་མི་སྐུ་ཞབས Raja Krishnamoorthi ལགས་ཀྱིས་བོད་ནང་གི་བོད་མི་ཚོ་རྒྱ་ནག་དམར་ཤོག་ཚོགས་པའི་དྲག་གནོན་འོག་གདུག་རྩུབ་མྱོང་བཞིན་པ་རྣམས་ལ་ང་ཚོའི་ནུས་ཤུགས་ཆ་ཚང་སྤུངས་ནས་རྒྱབ་སྐྱོར་གནང་རྒྱུའི་གནད་དོན་ཁག་ཅིག་གི་སྐོར། དེ་རིང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་མཇལ་མོལ་སྐབས་བཀའ་བསྡུར་བྱུང་ཡིན་པ་གསུངས་གནང་སོང་ལ། དེ་བཞིན་བོད་རྒྱ་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་དེ་ལ་ཡང་མུ་མཐུད་རྒྱབ་སྐྱོར་གནང་གི་ཡིན་ཅེས་གསུངས་གནང་སོང། སྐུ་ཞབས Mike Gallagher ལགས་ནས་ཀྱང་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་པ་དང། དེ་མ་ཟད་ཁྲིམས་འཆར་དེར་ཨ་མི་རི་ཀའི་ཆབ་སྲིད་ཚོགས་པ་དབྱེ་མེད་ཀྱི་གྲོས་ཚོགས་འཐུས་མི་ཚོས་རྒྱབ་སྐྱོར་ཤུགས་ཆེ་གནང་གི་ཡོད་པ་ནན་བརྗོད་གནང་སོང། ལྷག་པར་དུ་རྒྱ་ནག་གཞུང་གིས་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་ཁག་ཅིག་ལ་སྐྱོན་བརྗོད་རབ་དང་རིམ་པ་བྱེད་བཞིན་པར་མ་ལྟོས་པར། རྒྱ་ནག་གཞུང་གིས་བོད་ནང་བོད་མི་རིགས་རྩ་མེད་བཟོ་ཐབས་བྱེད་བཞིན་པ་དེར་མུ་མཐུད་སྐྱོན་བརྗོད་བྱེད་དགོས་པ་གསུངས་ཀྱི་འདུག། རྩ་བའི་གྲོས་ཚོགས་འཐུས་མི་སྐུ་ཞབས Mike Gallagher ལགས་དང Raja Krishnamoorthi ལགས་གཉིས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་མཇལ་འཕྲད་གནང་བའི་རྗེས། བོད་དོན་ལ་རྒྱབ་སྐྱོར་གྱི་གསར་འགོད་བསྒྲགས་གཏམ་ཞིག་ཀྱང་སྤེལ་གནང་ཡོད་པ་དང། དེ་ཡི་ནང། འདས་པའི་ལོ་ཡུན་དུ་མའི་རིང་རྒྱ་ནག་གཞུང་གིས་བོད་མིའི་ཐོག་མནར་གཅོད་དང་བཙན་བཟུང། དྲག་གནོན། བོད་མིའི་གཞི་རྩའི་རང་དབང་དང། རང་སྐྱོང་ལ་དམ་དྲག་སོགས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེ་བཏང་བའི་རྐྱེན་བོད་མིའི་དཀའ་སྡུག་ཚད་མེད་མྱོང་ཡོད་ཅིང། ལྷག་པར་ཉེ་ལམ་ཞི་ཅིན་ཕིང་གིས་བོད་མིར་དྲག་གནོན་ཚབས་ཆེ་རུ་བཏང་སྟེ་རྒྱལ་བའི་ཡང་སྲིད་ངོས་འཛིན་ཐད་ཐེ་ཇུས་དང་བོད་མིའི་རིགས་རྫས་བསྡུ་རུབ་དང་སོ་ཉུལ་བྱེད་བཞིན་ཡོད་ཅེས་འཁོད་འདུག་ད་དུང་གསར་འགོད་བསྒྲགས་གཏམ་དེ་ཡི་ནང་བོད་དོན་ལ་ཐུག་སྐབས་ང་ཚོ་གཅིག་གྱུར་གྱིས་རྒྱབ་སྐྱོར་བྱེད་བཞིན་ཡོད་པ་འགྲེལ་བརྗོད་དང་འབྲེལ། རྒྱ་ནག་དམར་ཤོག་གཞུང་གིས་བོད་བཙན་འཛུལ་བྱེད་རྒྱུ་མཚམས་འཇོག་དགོས་པའི་འབོད་སྐུལ་ཞུས་པ་དང་བོད་མི་རྣམས་འཇིགས་ཞུམ་མེད་པའི་ཐོག་ཞི་བའི་ངང་རང་ཉིད་ཀྱི་སྨྲ་བརྗོད་རང་དབང་ངེས་པར་དུ་དགོས་པར་བརྟེན་བོད་ནང་རྒྱ་ནག་དམར་ཤོག་གཞུང་གི་དྲག་གནོན་མཚམས་འཇོག་ཡོང་བར་ཞི་བའི་ཐབས་ལམ་འཚོལ་རྒྱུའི་ཆེད་ང་ཚོའི་འབྲེལ་ཡོད་སྐུ་ཞབས Richard Gere མཆོག་དང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལྷན་དུ་མཉམ་ལས་བྱེད་འཆར་ཡོད་ཅེས་འཁོད་འདུག། ཡང་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་མོ་དེ་ནི་དེ་སྔ་ཕྱི་ལོ་ཉིས་སྟོང་བདུན་ལོར་ཨམ་རི་ཀའི་གྲོས་ཚོགས་ཀྱིས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ། ཡུལ་དེ་ཡི་གྲོས་ཚོགས་ཀྱི་ཆེས་མཐོ་བའི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་ཧྲིལ་པོ་འཁོར་བའི་ཉིན་མོ་ཡིན་པ་ལྟར། ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་གི་ནང་ཚེས་བཅུ་བདུན་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་དབུ་བཞུགས་ཐོག་ཨམ་རི་ཀའི་གྲོས་ཚོགས་འཐུས་མི་དང་གནད་ཡོད་མི་སྣ་ཁག་ཅིག་ལྷན་འཛོམས་ཀྱིས་ཉིན་མོ་དེའི་སྲུང་བརྩི་ཡི་མཛད་སྒོ་ཞིག་གོ་སྒྲིག་གནང་སོང། མཛད་སྒོའི་ཐོག་ཨམ་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ཟུར་པ་ལྕམ་ནན་སི་པི་ལོ་སི་མཆོག་གིས། ྋགོང་ས་མཆོག་དང་ཐོག་མར་མཇལ་འཕྲད་བྱུང་སྐབས་ཀྱི་དུས་ཚིགས་དང་དེ་སྔ་བོད་ནང་ལ་གཞུང་འབྲེལ་འཚམས་གཟིགས་སུ་ཕེབས་པའི་མྱོང་བ་ཁག་ཅིག་དྲན་གསོ་གནང་བ་མ་ཟད། ད་ལྟའི་ཆར་ཨམ་རི་ཀའི་ཆབ་སྲིད་ཚོགས་པ་གཉིས་པོ་ཁྱད་མེད་ཀྱིས་བོད་ཀྱི་གནད་དོན་ལ་རྒྱབ་སྐྱོར་གནང་བཞིན་པ་དེ་ནི་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐུ་ལས་བསྐྱོན་པའི་མཛད་རྗེས་ཤིག་ཡིན་པ་དང། རིང་མིན་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུ་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་དུས་ཆེན་གྱི་སྲུང་བརྩི་གཟབ་རྒྱས་ཤིག་ཞུ་ཐུབ་རྒྱུའི་ཐུགས་རེ་ཡོད་ཅེས་གསུངས་གནང་ཡོད་པ་རེད། ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།

Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་འཁོར་སྐར་ས་ཁྲ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་སུ་ས་ཁྲ་བཟོ་སྟངས་དང་ས་ཁྲ་གཏན་འབེབས་བྱ་སྟངས་དེ་བཞིན་ཁོང་རང་ཉིད་ཀྱིས་བཟོས་པའི་བོད་ཀྱི་ས་བབ་དང་གྲོང་སྡེའི་ས་ཁྲ་བཅས་ཀྱི་གནད་འགག་སྐོར་འདི་གའི་ལས་བྱེད་དོན་གྲུབ་རྣམ་རྒྱལ་ལགས་ཀྱིས་གནད་འདྲི་ཞུས་པའི་ལེའུ་གཉིས་པ་དེ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་བདུན་ཕྲག་སྔོན་མ་ང་ཚོའི་མི་རབས་གསར་པའི་ལེ་ཚན་ནང་རྒྱལ་ཁབ་ཀྱི་ས་ཁོངས་བདག་དབང་ཁུངས་སྐྱེལ་ར་སྤྲོད་ཆེད་ས་ཁྲའི་གནད་འགག་དང་ལོ་རྒྱུས་ཐོག་ས་ཁྲའི་དབྱེ་འབྱེད་དང་འབྲེལ་བའི་བོད་ཀྱི་ས་ཁྲའི་འབྱུང་ཁུངས་དང་འཕེལ་རིམ་སོགས་ཀྱི་སྐོར་ཨ་རིའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་འཁོར་སྐར་ས་ཁྲ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་སུ་གནད་འདྲི་ཞུས་པའི་ལེའུ་དང་པོ་དེ་སྙན་སྒྲོན་ཞུས་པ་ཡིན། དེ་རིང་གི་ལེ་ཚན་ནང་ཚེ་རིང་དབང་རྒྱལ་ལགས་སུ་ས་ཁྲ་བཟོ་སྟངས་དང་གཏན་འབེབས་བྱ་སྟངས། ཁོང་རང་ཉིད་ཀྱིས་བཟོས་པའི་ས་བཀྲའི་ནང་དོན་དང་ཁྱབ་ཚད་བཅས་ཀྱི་སྐོར་བཀའ་འདྲི་ཞུས་པར་གསན་རོགས་གནང། དབང་རྒྱལ་ལགས་ད་ཁ་སེང་རྡ་རམ་ས་ལ་ལ་ས་བཀྲའི་འགྲེམས་སྟོན་སྐབས་ལ་ཁྱེད་རང་གི་གཏམ་བཤད་འདི་ནང་ལ་ས་བཀྲ་ཟེར་ཡི་དེ་གི་གནད་འགག་གཅིག་དེ་གང་ལྟར་བོད་པའི་ས་བཀྲ་ཅིག་མར་གཏན་འབེབས་བྱས་པ་ཡིན་ན་དེའི་ནང་ལ་ས་མིང་དང་ཨེ་ནི་ཡུལ་ལུང་རེད་ད་དེ་ཚོ་ཚང་མ་བོད་པའི་མིང་ནང་དགོས་ཡི་དེ་གལ་ཆེན་པོ་རེད་གལ་སྲིད་བོད་པ་ཚོས་གི་ས་བཀྲའི་སྒང་ལ་ཡང་དེ་འདྲས་ཀྱི་མིང་ཚིག་གཏན་འབེབས་བྱེད་མ་ཐུབ་པ་ཡིན་ན་དཔེར་ན།

འདི་ག་ལ་བོད་པའི་ས་བཀྲ་ཅིག་བཟོ་དགོས་བསམ་དུས་ག་ལ་ད་བོད་པའི་ས་མིང་དང་ཆུ་མིང་དང་རི་མིང་དང་འདི་འདྲའི་ཐོག་ལ་ལྟ་གར་འགྲོ་དུས་ག་ལ་བརྟན་པོ་ཅིག་མཐོང་གི་མི་འདུག་ཅེས་འདི་བརྟན་པོ་མེད་དུས་ག་ལ་རྒྱབ་ལྗོངས་ནས་ཅིག་བལྟས་ཡོང་དུས་ག་ལ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གཅིག་བཅུ་གཉིས་ནང་ལ་རྒྱ་གར་ཡོད་རེད་སོ་པ་བཏང་ནས་རྒྱ་ནག་ནས་བྱས་ནས་ནི་རྒྱ་གར་གྱི་ཨ་སམ་བརྒྱུད་ནས་མར་ཡོང་དུས་ག་ལ་ཁོང་ཚོས་ཀྱིས་བལྟས་ཡོང་དུས་ག་ལ་ག་རེ་མཐོང་གི་འདུག་ཟེར་ན་ད་ཁམས་ངོས་ཕྱོགས་ལ་ག་ལེ་ག་ལེ་ལ་སློབ་གྲྭ་དེ་འདྲ་བཙུགས་ཡོང་གི་འདུག་སློབ་གྲྭ་བཙུགས་པ་མ་ཚད་ཨ་ནི་ས་ཆ་དང་ས་མིང་དེ་འདྲ་ནི་འགྱུར་བ་གཏང་ཡས་ཐབས་ཤེས་བྱེད་ཀྱི་འདུག་བྱས་ནས་ཁོང་ཚོས་ཀྱིས་འདི་འདྲ་བྲིས་ཤག་ད་འདི་བྲིས་ཡོང་བྱས་པ་ད་གཅིག་རེད་ཡིན་ནའི་ཨ་ནི་རྒྱ་མིའི་ཆ་ནང་ས་བཀྲ་བཟོ་བའི་ཡིག་ཆ་ནང་བལྟས་ཡོང་དུས་ག་ལ་གི་མིང་དེ་རྒྱ་མིའི་མིང་ནང་ལ་བསྒྱུར་བའི་ཐབས་ཤེས་མང་པོ་གནང་ཡོད་རེད་བྱས་ནས་ད་གཞན་པ་གཅིག་ད་ངས་གལ་ཆེན་པོ་མཐོང་ཡ་གཅིག་ག་རེ་རེད་ཟེར་ན། ད་ལྟ་ང་རང་ཚོ་གི United Nations ཟེར་གྱི་རེད་བ་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཨ་ནི་ང་རང་ས་མིང་ཡང་གཏན་འབེབས་བྱེད་ཡས་ཚོགས་ཆུང་ཅིག་ཡོད་རེད་དེའི་ཚོགས་ཆུང་དེ་ནང་ལ་ད་འཛམ་བུ་གླིང་གི་ད་ལུང་པ་ཚོའི་གི་ས་མིང་ཁོང་ཚོས་གཏན་འབེབས་བྱས་པའི་ས་མིང་འདི་ཡིན་བྱས་ནི་ཡང་ཡར་ཕུལ་གི་ཡོད་རེད་འདི་ཕུལ་ནི་ཨ་ནི་ཁོང་ཚོས་བེད་སྤྱོད་བྱེད་ཀྱི་ཡོད་རེད་ད་འདི་བལྟས་པ་འདྲ་བྱས་ན Interesting རྒྱབ་ལྗོངས་ཅིག་བལྟས་པ་འདྲ་བྱས་ན་རྒྱ་ནག་ནང་ལ་དང་པོ། ཕིང་ཡིན་བཅས་བེད་སྤྱོད་བྱས་ཏེ། རྒྱ་ནག་དམར་ཤོག་འགོ་བཙུགས་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ཟེར་བ་ཡིན་པས་དེ་ནས་ཁོ་ཚོས་གཏན་འབེབས་བྱས་འགོ་བཙུགས་ཡོད་རེད། རྒྱ་ཡིག་དེ་དབྱིན་ཇིའི་ནང་ལ་བསྒྱུར་ཡས་དང་གཏན་འབེབས་བྱས་ཏེ་ཕིང་ཡིན་ནང་ལ་འགོ་བཙུགས་ཡོད་རེད། དེ་ཕིང་ཡིན་དེ་ག་ལེ་ག་ལེ་རྒྱལ་ཚོགས་ཀྱི་ནང་ལ་གཏན་འབེབས་བྱས་ཏེ་གཅིག་སྟོང་དགུ་བརྒྱ་བདུན་ཅུ་ནང་ལ་བྱས་པ་ཡོད་བསམ་ཞེས་འདི་འདྲའི་བཟང་བྱས་པ་རེད། དེ་ནས་ཨ་མི་རི་ཀའི་གཞུང་གིས། དེ་ཡང་གཏན་འབེབས་བྱེད་ཡས་དེ་འགོ་བཙུགས་རེད། དེ་བྱེད་དུས་ད་ངས་ག་རེ་མཐོང་གི་ཡོད་རེད་ཟེར་ན་ང་རང་ཚོའི་གི་བཙན་བྱོལ་ནང་ལ་བསྡད་པའི་བོད་པ་ཚོ་ཡིན་ནའི་རེད་དེ་བོད་ནང་བསྡད་ཡོད་ནའི་དེ་ཚོའི་ཐོག་ལ་ང་རང་ཚོའི་གི་མིང་དེ་ཚོ་ཡག་པོ་བྱས་ནས་བསྒྲུགས། བོད་ཡིག་ནང་ལ་བྲིས་གཏན་འབེབས་བྱས། བྱེད་མ་ཐུབ་པ་འདྲ་ཡིན་ན་ག་ལེ་ག་ལེ་མིང་དེ་འགྱུར་བ་དེ་གི་ཉེན་ཁ་ཅིག་མཐོང་གི་འདུག་ངས་དེ། ཉེན་ཁ་ག་རེ་བཟོ་གི་རེད་ཟེར་ན་འདི་མིང་གི་འགྱུར་བ་དེ་ནི་ས་བཀྲ་ནང་ལ་བཀོད་ཡས་འགོ་བཙུགས་པ་དེ་ནི་ས་བཀྲ་འདི་ག་ལེ་ག་ལེ་ག་ལེ་ཁྱབ་ཕྱིན་པ་འདྲ་ཞིག་ཡིན་ན་ཨ་ནི་ཞིབ་འཇུག་བྱེད་མཁན་གཞན་པ་དེ་ཚོས་ས་བཀྲ་ནང་བལྟས་ཡོང་དུས་ག་ལ་ས་བཀྲ་འདི་གི་མིང་འདི་འདྲ་ཞིག་ཡིན་ས་རེད་འདི་ཡིན་ས་མ་རེད་ཟེར་ནས་ཁོང་ཚོས་ཀྱི་དོགས་པ་སྐྱེས་ནས་ཨ་ནི་ཕར་ཕྱོགས་ཀྱི་བེད་སྤྱོད་ག་གི་མང་བ་བེད་སྤྱོད་བྱེད་ཀྱི་ཡོད་ན་འདི་ལ་བེད་སྤྱོད་བྱེད་ཡས་ཀྱི་ཉེན་ཁ་ཡོད་རེད་ཨ་ནི་འདི་ཡིན་དུས་ག་ལ་ད་ང་རའི་བསམ་ཚུལ་བྱས་པ་འདྲ་ཡིན་ན་ང་རང་ཚོས་ཀྱིས་འདིའི་ཐོག་ལ་དོ་སྣང་བྱས། གཏན་འབེབས་བྱས། བེད་སྤྱོད་བྱེད་ཡས་མཁན་ང་ཚོས་བེད་སྤྱོད་བྱེད་ཐུབ་པ་འདྲ་ཅིག་ཡིན་ན། ད་ཁེ་ཕན་ག་རེ་ཡོད་རེད་ཟེར་ན་གཞུག་མ། ད་མི་ཐོག་གཅིག་གཉིས་ག་ཚོད་ལྷག་ནས་ཨ་ནི་གཞུག་མ་ས་མིང་འདི་བལྟས་ཡོང་དུས་ས་མིང་འདི་བོད་པའི་སའི་མིང་ཅིག་རེད་ཤག་བྱས་ནས་ཁོ་ལ་ཁུངས་སྐྱེལ་ས་ཅིག་ལྷག་གི་རེད་བ། དེ་འདྲ་ཅིག་ངས་གལ་ཆེན་པོ་ཞིག་མཐོང་གི་འདུག་བྱས་ཙང་དེའི་ཐོག་ལ་ང་རང་ཚོས་ཀྱིས་དོ་སྣང་བྱས། དེའི་ཐོག་ལ་ང་རང་ཚོས་ཀྱིས་ད་ལས་འགུལ་དེ་འདྲ་རྩོམ་ནས་ཡར་ཡག་པོ་བྱས་ནས་གཏན་འབེབས་བཟོ་ཐུབ་པ་འདྲ་ཞིག་ཡིན་ན། ང་རང་ཚོ་མི་ཐོག་གཅིག་པོ་མེད་པར་མི་ཐོག་མང་པོ་ཅིག་ཆེད་ལ་ཕན་ཐོགས་ཡོང་གི་རེད་བསམ་གི་འདུག་བྱས་ཙང་ད་ངས་ཁ་སེང་དཔལ་རྒྱལ་ལགས་གཏམ་བཤད་སྐོར་ལ་ངས་གལ་ཆེན་པོ་ཞེ་དྲག་རེད་བྱས་ནས་ངས། ད་དབང་རྒྱལ་ལགས་ཁྱེད་རང་ཆ་བཞག་པ་ཡིན་ན Princeton གཙུག་ལག་སློབ་གྲྭའི་ནང་ལ་ད་ས་ཁྲ་ཙམ་མ་རེད GSI ལབ་པ་ཡིན་ན་ད་འདི་རྒྱུ་སྐར་དང་འབྲེལ་བའི་ཐོག་ནས་ས་ཁྲ་གཏན་འབེབས་བྱེད་སྟངས་དེ་འདྲའི་སྒང་ལ་ཡ་ད་ཕལ་ཆེར་ལོ་ཅིག་ཉི་ཤུ་རྩ་ལྔ་སུམ་ཅུ་མ་ཟིན་ཙམ་ད་འདི་འདྲའི་སྒང་ལ་ཕྱག་ལས་གནང་ཡོད་རེད་ཨ་དུས་ཚོད་འདིའི་རིང་ག་ཁྱེད་རང་གིས་བོད་ཀྱི་ས་ཁྲ་མ་འདྲ་བ་ཁག་གཉིས་བཅས་གཏན་འབེབས་གནང་བཞག་ཁྱེད་རང་གི་ས་ཁྲ་འདིའི་ནང་ལ་ཡ་མ་འདྲ་གཅིག་དེ་ད་དེ་སྔོན་ང་ཚོས་ཀྱི་བོད་པའི་ས་ཁྲ་མཐོང་བསྡད་པའི་སྐབས་ལ་ཡང་བོད་པའི་ཀྱི་ས་ཁྲ་ཟེར་ལབ་བྱས་ད་ཁོ་བཟོ་ལྟ་ཞིག་མཐོང་པ་མ་གཏོགས་འདིའི་ནང་ཐིག་ཚད་ག་འདྲ་ཡིན་མིན། ཨ། ས་ཆ་འདི་ག་བ་ག་བ་ཡིན་མིན་འདི་འདྲས་མཐོང་ཡས་འདི་ཏོག་ཙམ་དཀོན་པོ་རེད་ཁྱེད་རང་འདི་ནང་ལ་ཐིག་ཚད་དང་འདི་ཚོ་ཚང་མ་ཡོད་པ་མ་ཟད་རྒྱབ་དེ་ལ་ཡང་ད་དེང་སང་ས་ཁྲ་ས་ཆ་འདི་ཚོ་ལ་རྒྱ་མི་གིས་མིང་ག་རེ་བཏགས་ཀྱི་ཡོད་པ་རེད། ཨ། ས་ཆ་འདི་ཚོའི་ནང་རྒྱ་མི་རིགས་ག་ཚོད་ཡོད་རེད་བོད་པ་ག་ཚོད་ཡོད་རེད་དེ་མ་ཡིན་པའི་མི་རིགས་ག་ཚོད་ཡོད་པ་དང། འདི་འདྲས་ཐོག་ནས་ཅིག་ཚང་མ་མཐོང་ཡས་ཡོད་པ་ས་ཁྲ་འདི་ཁྱེད་རང་གིས་བཟོ་ཡས་ལ་དུས་ཚོད་མང་ལོས་འགོར་གནང་སོང་འདིའི་སྒང་ལ་ད་མིང་ཚིག་དང་ཐ་སྙད་དེ་ཚོ་གཏན་འབེབས་བྱེད་པའི་སྐབས་ལ་ཁྱེད་རང་གི་གཞི་བཞག་ས་དང་མ་ས་ནས Research བྱེད་ས་དེ་ཉམས་ཞིབ་བྱེད་སའི་གཞི་བཞག་ས་དེ་ག་བར་བཞག་གནང་པས། ད་དེ་འདྲས་རེད་ག་རེ་ཟེར་ང་སྔོན་མ་ནས་ས་ཁྲའི་སྐོར་དང་འདི་བོད་པའི་ས་ཁྲའི་སྐོར་ལ་ང་དོ་སྣང་བྱེད་ཀྱི་ཡོད་ཨ་ནི་འདི་ནས་འདི་ས་ཁྲ་ཅིག་བཟོ་དགོས་འདུག་ག་རེ་ཟེར་ད་བརྟན་པོ་ཅིག་བཟོས་ཞིབ་འཇུག་བྱས་ནས་མི་ལ་སྟོན་ཐུབ་ཡས་དེ་འདྲས་ཅིག་ཡག་པོ་ཞིག་བཟོ་དགོས་འདུག་བསམ་བྱུང་ཨེ་འདི་དེ་དུས་འདི་བྱས་པའི་སྐབས་དེ་ལ་ང་ས་མིང་སྒྲུག་ཡོང་དུས་ཀ་ལ་ས་མིང་བརྟན་པོ་ཅིག་རག་གི་མི་འདུག་ག་ད་འདི་ལོ་མང་པོ་ཅིག་རེད་དེ་ནས་ཆིག་སྟོང་གི་རྒྱ་ནག་གི་མི་འབོར་གྲངས་ཀ་དེའི་ནང་ལ་བོད་པའི་གི་མི་ག་ཚོད་ཡོད་མེད་དེ་དང་ད་གཞན་པ་མི་རིགས་གི་མི་འབོར་གྲངས་ཀ་དེ Township ཟེར་ད་གྲོང་ཚོའི་སྒང་ལ་བཏོན་ཤག། འདི་བཏོན་པ་དེ་དང་པོ་རེད་རྒྱ་ནག་ནས་བཏོན་པ་དང་པོ་དེ་རེད་འདི་ཡོད་དུས་ཀ་ལ་ཨོ་འདི་ད་ཡག་པོ་ཞིག་འདུག་འདི་ཟེར་དུས་ཀ་ལ་ཁོ་འདིའི་སྒང་ལ་གཞི་ཅིག་བཞག་ནས་ཨ་ནི་མིང་ཅིག་ཡར་སྒྲུག་བྱས་ནས་བཟོས་པ་འདྲ་ཞིག་ན་དེ་ཏི་ཡག་པོ་ཅིག་ཡོང་ས་རེད་བསམ་ནས་ཨ་ནི་འདིའི་སྒང་ལ་འདིའི་སྒང་ལ་གཞི་བཞག་ནས་ནི་ངས་བཟོ་ཡས་ཐབས་ཤེས་བྱས་པ་ཡིན་ད་འདི་གྲོང་ཚོའི་སྒང་ལ་ད་ཟེར་བ Township ཟེར་གྱི་འདུག་ག Township འདི་ག་འདྲ་རེད་ད་དེང་སང་བལྟས་པ་འདྲ་ཞིག་ན་འདི་འདྲའི་འདྲ་པོ་ཅིག་རེད་ག་རེ་ཟེར་ན་རྒྱ་ནག་ཡིན་པ་འདྲ་ཞིག་ན་རྒྱ་ནག་ནང Province བྱས་བྱས་དེ་ནས Prefecture བྱས་དེ་ནས་ཨ་ནི་རྫོང་གི་འོག་ལ་དེ་གྲོང་ཚོ་ཞིག་འཁེལ་གི་ཡོད་རེད།

འདི་གཅིག་བེད་སྤྱོད་ཅིག་བྱས། འདི་མ་ཚད་བེད་སྤྱོད་བྱེད་ས་དབྱིན་ཇི་ཡིས་ཡང་ས་ཁྲ་དེ་བཏོན་ཡོད་རེད། དེ་ཚོ་ལ་བལྟས། རྒྱ་ནག་ནང་ནས་ཡང་ས་ཁྲ་དེ་བཏོན་ཡོད་རེད། དེ་ལ་བལྟས། འདི་མ་ཚད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གི་སྐབས་དེ་བར་ལ་ཡང་ཆིང་ཧའེ་ད་ལྟ་ང་ཚོ་ཨ་མདོའི་ཁོངས་ཀྱི་ས་མིང་སྐོར་ལ་ཡང་རྒྱ་ནག་ནས་གསང་བའི་ཅིག་དེ་བཏོན་ཡོད་རེད། འདི་བྱས། དེ་ནས་ཨ་མྱེས་རྨ་ཆེན་ནས་བཏོན་པའི་འདི་བྱས། འདི་བྱས་ལ་ང་རང་ཚོའི་གི་དྲིལ་བསྒྲགས་ལས་ཁུངས་ནས་བརྒྱད་ཅུའི་ནང་ལ་བཏོན་པའི་ས་ཁྲ་དེ་བྱས། ཨ། འདི་འདྲའི་གཅིག་བསྡུས་མང་པོ་གཅིག་ལ་ངས་བལྟས་ནས་སྒྲུག་ཡས་འགོ་བཙུགས་པ་ཡིན་ད་ས་མིང་དེ་ཚོ་སྒྲུག་མིང་ཚོ་བོད་ཡིག་ནང་འབྲི་སྟངས་ག་འདྲས་ཡིན་ན་བྱས། འདི་བྱེད་པའི་སྐབས་དེ་ལ་བཟོ་ཡས་ལ་ང་རྒྱ་ཡིག་དང་རྒྱ་སྐད་མ་ཤེས་དུས་ད་དཀའ་ལས་དེ་ཨ་ནི་རྒྱ་ཡིག་དང་དེ་ཚོ་ལ་ཡར་མར་ཅིག་ཞིབ་འཇུག་བྱས་ཤེས་ན་ཁག་པོ་ཡོང་དུས་ཀ་ལ་ད་ང་ལ་རོགས་པ་བྱེད་མཁན་གདུགས་དཀར་འབུམ་ཨ་མདོ་བ་ཅིག་ཡོད་ཁོ་རང་ང་ལ་རོགས་པ་བྱེད་རོགས་བྱས་བྱས་ཁོ་རང་དེ་ཨ་མདོ་དང་འདིའི་གཡས་གཡོན་གྱི་ས་མིང་དང་རྒྱ་ཡིག་ཐོག་ལ་ག་འདྲས་བྲིས་ཡོད་མེད་དང་བོད་ཡིག་ཐོག་ལ་ག་འདྲས་བྲིས་མེད་འདི་ཁོ་རང་གིས་ཞིབ་འཇུག་བྱེད་ཡ་ང་ལ་རོགས་པ་གནང་སོང། ད་གཞན་པ་གི་ཁམས་དང་དབུས་འདི་ཚོ་ཐོག་ལ་ངས་ཀྱིས་ག་རེ་ཐུབ་ཐུབ་ག་རེ་ཞིབ་འཇུག་བྱེད་ཐུབ་ཐུབ་དེ་ངས་བྱས། འདིའི་རྗེས་ལ་ཡང་ཞིབ་འཇུག་བྱས་ཚར་བ་དང་ཁམས་ཕྱོགས་དེ་ངས་ཀྱིས་བོད་ནང་ལ་ཡང་རྒན་ལགས་ཅིག་ཡོད་པ་རེད། ཁོ་རང་རྒན་ལགས་ཁོ་རང་མཁས་པ་རེད། ཁོ་རང་རང་ལ་ངས་འདི་ཕུལ་ནས་ནི་ཀུ་ཅི་འདི་ཐོག་ལ་ཞིབ་འཇུག་ཅིག་གནང་རོགས་བྱས།

ག་རེ་ཟེར་ན་ས་མིང་འདི་ཚོའི་ནང་ལ་རྒྱ་ནག་ནས་ཨ་ནི་དེའི་ཐོག་ལ་ཡང་ད Geographic Code ཟེར་ས་ཆ་རེ་རེར་ནང་ཨང་གྲངས་ཡོད་རེད་དེའི་ཨང་གྲངས་འདི་ཁོང་ཚོས་བེད་སྤྱོད་བྱས་པ་དང་ཨང་གྲངས་འདི་རང་བེད་སྤྱོད་བྱས་ས་ཆ་དེ་ཚོ་རང་ལ་ད་ཨང་གྲངས་འདི་བེད་སྤྱོད་བྱས་ན་ཁོ་ས་ཆ་དེ་ཁུངས་སྐྱེལ་ཐུབ་རེད་ག་པར་ཡོད་མེད་དེ་གཅིག་གཅིག་བེད་སྤྱོད་བྱས་དེའི་ནང་ནས་ཨ་ནི་བོད་ཡིག་ནང་ལ་ས་མིང་འདི་ག་འདྲའི་བྲིས་ཀྱི་ཡོད་མེད་ཨ་ནི་དེའི་རྒྱ་ཡིག་ནང་ལ་ག་འདྲའི་བྲིས་ཀྱི་ཡོད་མེད་ཨ་ནི་ཕིན་ཡིན་ནང་ལ་ག་འདྲའི་བྲིས་ཀྱི་ཡོད་མེད། བོད་ཡིག་འདི་དབྱིན་ཇིའི་ནང་ལ Transliteration ག་འདྲས་བྱེད་ཀྱི་ཡོད་མེད་འདི་ནས་ང་རང་ཚོའི་ཁ་སྐད་ཁ་ནས་ག་འདྲས་ཁོ་འདོན་ཐུབ་ཀྱི་ཡོད་མེད་འདི་བྱས་རེད་པ། དེ་ནས་ངས་ཀྱིས་ག་རེ་ཟེར་ས་མཐོ་ཚོད་ག་ཚོད་ཡོད་མེད་རོབ་ཚོད་ཅིག་དེ་འདྲས་བྱས་ནས་ངས་བཟོས་ནས་འདི་གི་ག་རེ་ཟེར་ས་བཀྲ་ཅིག་བཟོས་ཡོད། དེ་འདྲས་བྱས་ས་བཀྲ་འདི་ངས་ག་རེ་མཐོང་སོང་ན་འདི་སྤྱི་བཏང་གི་བོད་པའི་ཐོག་ལ་ཞིབ་འཇུག་བྱེད་མཁན་ལ་ཞེ་དྲག་ཅིག་ཕན་ཐོགས་ས་རེད་བསམ་གྱི་ག་རེ་ཟེར་ན་ང་དེ་འདྲས་ས་བཀྲ་དེ་འདྲས་མཐོང་མ་མྱོང།

ས་བཀྲའི་སྐོར་ལ་ཡར་དོ་སྣང་བྱེད་མཁན་དང། ཞིབ་འཇུག་བྱེད་མཁན་འདི་འདྲས་ཀྱི་མཐོ་རིམ་སློབ་གྲྭ་རེད་དཔེ་མཛོད་ཁང་རེད་འདི་འདྲས་ལ་ཁྱབ་ཆེ་ཆུང་ག་ག་ཟིག་བྱུང་ཡོད་པ་དང། ས་བཀྲ་འདིའི་ཐོག་ལ་ཡར་ཁྱེད་རང་ལ་ཚུར་འབྲེལ་བ་བྱས་རྗེས་ད་འདི་ས་བཀྲ་འདི་གཏིང་ཟབ་པོ་འདུག་ཕན་ཐོགས་པོ་འདུག་ཟེར་མཁན་ས་བཀྲ་འདི་གི་གནད་འགག་དང་དགེ་མཚན་ག་འདྲས་ཡོད་མེད་འདི་འདྲས་སྐོར་ལ་ཡར་ཚུར་བསམ་འཆར་གནང་མཁན་འདི་འདྲས་ག་འདྲས་བྱུང་སོང་བྱས་ངས་འདི་ཞུ་བསམ་བསྡད་ཡོད། དེ་སྤྱི་བཏང་གི་ང་ས་བཀྲ་འདི་འདོན་དགོས་རྒྱུ་མཚན་གལ་ཆེན་ག་རེ་ཟེར་ན་གཅིག་བོད་པའི་གི་ས་མིང་དང། ས་བཀྲ་ག་རེ་ཟེར་སྤུས་དག་ཡོད་པ་དེ་འདྲའི་དཀོན་པོ་མཐོང་གི་འདུག་སྤྱི་བཏང་གིས་ཞིབ་འཇུག་བྱས་ཡོད་འདུག་ག་དེ་ཡིན་དུས་ད་ང་རང་འདི་མར་བཟོས་ནས་འདིའི་ཐོག་ལ་ཡང་བོད་པ་གཅིག་པོ་མ་རེད་གཞུག་མ་ལ་ཞིབ་འཇུག་བྱེད་མཁན་ལ་ཕན་ཐོགས་ཀྱི་རེད་བསམ་ནས་འདི་ང་འདི་ཆེད་དུ་ངས་བཏོན་པའི་འདི་གཞན་པ་གཅིག་ག་རེ་ཟེར་ན་ང་དེ་འདྲའི་ཐོག་ལ་ཡིག་གཟེར་གྱི་མར་ལྟ་བལྟས་ན་ཨ་ནི་བོད་ཀྱི་ས་ཆའི་གི་བོད་ཡིག་ཐོག་ལ་བྲིས་སྟངས་དེ་འདྲའི་རེད་ཤག་ཟེར་ནས་གཅིག་ལྷག་འདེགས་རོགས་འོང་དེ་འདྲའི་ཆེད་དུ་ངས་གཅིག་དམིགས་བསལ་གཅིག་འདི་རེད་གཉིས་པ་འདི་ག་རེ་ཟེར་ན་ང་འདི་ཞིབ་འཇུག་བྱེད་མཁན་ལ་ཕན་ཐོགས་ཡ་ཆེད་དུ།

ས་བཀྲ་དཔེ་མཛོད་ཕལ་ཆེར་ལ་ཡོད་དེ། ངས་ཧ་གོ་ག་རེ་ཟེར་ང་འདིའི་ཐོག་ལ་ལས་ཀ་བྱེད་ཀྱི་ཡོད་ཙང་ངས་ངོ་ཤེས་པ་འདི་སྲིད་གཞུང་གི་ས་བཀྲ་འདི་ཡོད་ཐུག་བྱས་ན་ཡག་པོ་ཞིག་འདུག་ཅེས་ང་ལ་ལབ་ཀྱི་འདུག་དེ་ནང་བཞིན་གྱི་ཡུ་རོབ་ནང་ཆ་བཞག་པ་ན་ཡུ་རོབ་ཀྱི British Library དང Archive དང་དེ་ཚོ་དང་ཨ་ནི་མཐོ་སློབ Oxford དང Cambridge ཟེར་དེ་ཚོ་ལ་འདུག་ལ་དེ་འདྲའི་འདྲ་བོ་ཞིག་བྱས་ཟིན་དུས་ག་ལ་ལྟ་འདི་ཁྱབ་ཆེན་པོ་ཅིག་ཆགས་ཡོད་འགྲོ་བསམ་གྱི་འདུག་ངས་བསམ་པ་དེ་འདྲ་ཞིག་རེད། ལོ་ལོ་སེ་ཨིན་ད་དེ་རིང་བཀའ་མོལ་ཞུ་རྒྱུ་ད་ག་རང་ཡིན་ཨིན་ད་ལྟ་ཨ་རིའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་ས་ཁྲའི་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་ཨིན་དེ་རིང་ང་ཚོ་ལས་རིམ་དེའི་ཐོག་ལ་ཡང་གཞི་རྩའི་ས་ཁྲའི་གནད་འགག་རེད་ས་ཁྲ་དང་བོད་ཀྱི་གནད་དོན་གྱི་ཐོག་ནས་ཡང་འབྲེལ་བ་ག་རེ་ཆགས་ཀྱི་ཡོད་མེད་དེ་ཚོའི་སྐོར་ལ་ཡང་མང་ཚོགས་ཀྱིས་དོ་སྣང་ག་རེ་སྤྲད་དགོས་ཀྱི་ཡོད་མེད་དེ་འདྲའི་ཐོག་ནས་ཨིན་ཞིབ་ཕྲ་བཀའ་མོལ་གནང་པ་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་གནང་དགོས་སྐུབ་བྲེལ། ལོ་ལོ་སེ་ཐུགས་རྗེ་ཆེ་དབང་རྒྱལ་ལགས།

ཐེངས་འདིའི་ལས་རིམ་དེ་མཇུག་སྡོམ་མ་ཞུས་གོང་གོང་དུ་ཞུས་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་ཡིན། རེས་གཟའ་ལྷག་པ་ཉིན་ཨོ་སི་ཀྲོ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་བྷ་ནི་སི་མཆོག་ཨ་མི་རི་ཀའི་སྲིད་འཛིན་གྱི་ཕོ་བྲང་དཀར་པོའི་གདན་ཞུའི་མཛད་སྒོར་སྐུ་མགྲོན་མི་སྣ་གྲངས་བཞི་སྟོང་ལྷག་དང། ཨ་མི་རི་ཀའི་དྲག་པོའི་དཔུང་དམག་གི་རྔ་རོལ་དང་བཅས་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་རེད་འདུག། ཨ་རིའི་ནུབ་ཕྱོགས་མངའ་སྡེ་ཁལ་ལི་ཧྥོར་ནི་ཡའི་སྲིད་སྐྱོང་སྐུ་ཞབས Gavin Newsom གྱིས་རེས་གཟའ་ལྷག་པར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་ཀྱིས་གནམ་གཤིས་ཀྱི་འགྱུར་ལྡོག་གནད་དོན་ཐད་ལ་གྲོས་བསྡུར་གནང་བཞིན་ཡོད་འདུག་གཞི་རྩའི་ཨ་མི་རི་ཀའི་ནུབ་ཕྱོགས་མངའ་སྡེ་ཁལ་ལི་ཧྥོར་ནི་ཡའི་སྲིད་སྐྱོང་སྐུ་ཞབས Gavin Newsom རྒྱ་ནག་ལ་མ་ཕེབས་གོང་ཁོང་གིས་ད་ཐེངས་རྒྱ་ནག་ལ་འཚམས་གཟིགས་སྐབས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་གླེང་སློང་གནང་རྒྱུ་མིན་ལུགས་གསུངས་ཡོད་པ་དང། ཁོང་གི་བྱེད་ཐབས་དེ་ལ་བོད་མི་དང་ཧོང་ཀོང་བ། ཡུ་གུར་མི་རིགས་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཚོགས་ཁག་དྲུག་ཅུ་རེ་གསུམ་གྱིས་ངོ་རྒོལ་འཁོད་པའི་བསྒྲགས་གཏམ་ཞིག་སྤེལ་ཡོད་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང།